དམིགས་པ། སྐབས་སུ་བབ་པའི་དམིགས་པ་གང་ཡིན་ནའི་དམིགས་པ་དེ་གའི་སྒང་ལ་ཡ་བློ་ལྷན་ནེ་བསྡད་ཡ་གཅིག་གི་ད་སེམས་རྩེ་གཅིག་པ་ཟེར་ཡ་དེ་གྲུབ་དགོས་ཀྱི་ཡོད་རེད། ད་འདི་བྱུང་ན། རྩ་བ་སེམས་རྩེ་གཅིག་པ་ཟེར་བསྡད་ཡ་དེ་ད་དེ་ནས་འདུས་པའི་ཏིང་ངེ་འཛིན་དེ། ཨེ་ནི། ཏིང་ངེ་འཛིན་ཟེར་ནས་མི་འདུག། པའི་ཞི་གནས་ཟེར་བསྡད་ཡ་དེ། ཨེ་ནི་ཕྱི་ནང་ཐུན་མོང་བ་ཞིག་བྱས་ནས། མུ་སྟེགས་པ་ཚོས་དེ་འདྲས་ཀྱི་ད་སྒོམ་ལ་ཡ་མཁས་པ་ཡོད་བསྡད་པ་མང་པོ་ཡོད་རེད། ད་དེ་ནས་འདུས་པའི་ད་ཞི་གནས་ལ་བརྟེན་ནས། ཨེ་ནི་རིམ་པས་རིམ་པས་འཇིག་རྟེན་པའི་ལྷག་མཐོང་བསྒོམས་ནས། ཞི་རགས་ཀྱི་རྣམ་པ་ཅན་གྱི་ལམ་བསྒོམས་ཏེ། ཨེ་ནི་འོ། ད་ཅིག་ཁམས་གོང་མ་དང་གང་ལྟར་ཅིག། ཅིག་གཟུགས་ཁམས་གནས་རིས་བཅུ་དྲུག་བཅུ་བདུན་ཟེར་བསྡད་ཡ་དེ་འདྲས་ཀྱི་ད་གནས་ཚོ་དེ་ཨེ་ནི་རིམ་པས་རིམ་པས་ཡར་ད་སྐྱེ་ཐུབ་ཡ་དང། དེ་གཟུགས་ལས་ཡང་འདས་པའི་ཨེ་ནི་གཟུགས་མེད་ནམ་མཁའ་མཐའ་ཡས་རྣམ་ཤེས་མཐའ་ཡས་ཅི་ཡང་མེད་སྲིད་རྩེ་བྱ་བྱེད་བར་དུ་གཏུགས་སྲིད་ཡང།

རང་གཅིག། འཇིག་རྟེན་ལས་འདས་མ་འདས་ཀྱི་ལམ་ག་འདྲ་ཞིག་ད་བསྒོམ་པ་ཡིན་ན་ཡང་ད་ལྟ་ཡེ་ནས་ཞི་གནས། རྩེ་གཅིག་པའི་ཏིང་ངེ་འཛིན་འདི་ཧ་ཅང་གི་ད་དགོས། དགོས་མཁོ་ཆེན་པོ་ཡོད་བསྡད་པ་ཅིག། དེ་བྱུང་ན། ཨེ་ནི། བའི་སེམས་ཀྱི་ནུས་པ་རུ་ཁོ་བ་སེམས་འཁྱམས་ནས་བསྡད་ཡ་དེ་སེམས་ཕ་ནུས་པ་རུ་ཕར་སྒྲིལ་བྱས། ནུས་པ་སྒྲིལ་བའི་སྒང་ནས་ཨེ་ནི། དགེ་བའི་དམིགས་པ་ག་འདྲ་ཞིག་སྒང་ལ་བཞག་པ་ཡིན་ནའི་ཁོ་ནུས་པ་ཐོབ་པ་ནུས་པ་བསྡད་པ་ཅིག་ཡོང་གི་ཡོད་པ་རེད། དཔེར་ན་ང་ཚོ་གཅིག་དཔེར་ན་ཡི་གེ་ཀློག་པ་ཡིན་ནའི་གཅིག་ཡི་གེ་ཀློག་གི་ཀློག་གི་ཨམ་ཅོག་གིས་ཨམ་ཅོག་གཅིག་དཔེར་ན་གསར་འགྱུར་ཉན་གི་ཉན་གི་བྱས་པ་ཡིན་ན་མ་གཞི་ཡི་གེ་རུ་མར་ཀློག་བྱས་དོན་དག་རོབ་རོབ་བསམ་བློ་གཏང་གི་ཡོད་དེ་ཡིན་ནའི་ཡང་གཅིག་བསམ་བློའི་ཟུར་གཅིག་ནས་གཅིག་གསར་འགྱུར་ལས་གཅིག་ཡང་གཅིག་བློ་དེ་ཕར་འགྲོ་གི་འགྲོ་གི་རུ་བྱས་པ་ཡིན་ན་མ་གཞི་མ་ཡི་གེ་རུ་མར་ཀློག་ནས་དོན་དག་དེ་ངེས་དང་ངེས་དེ་ཡོད་རེད་གོ་དང་གོ་དེ་ཡོད་རེད་དེ་ཡིན་ནའི་གཅིག་ཡང་ཏོག་ཞིག་སོབ་སོབ་ཆགས་ཡོད་སོབ་ཆེ། ད་མར་གལ་ཆེན་པོ་བྱས་ནས་ལྟ་ཡག་བྱས་པ་ཡིན་ན། གཅིག་གིས་ཨམ་ཅོག་གིས་དཔེར་ན་གསར་འགྱུར་ཉན་ཡག་བཟོ་རོགས་བེ་དེ་ཚོ་ཕར་བཀག་བྱས། ཨེ་ནི་ད་ག་དོན་དག་གཅིག་པོ་ཁོ་རང་སྒང་ལ་བློ་སྒྲིལ་བསྡད་ཡོང་དུས་དེའི་ཚོད་ཀྱིས་སེམས་ལ་ཡ་ངེས་བྱས་ཡོང་གི་འདུག་ཨང་སེམས་ལ་ཟུག་བྱས་ཡོང་གི་འདུག་ཨང་འོ་ད་དེ་ཡས་དཔེར་ན་ང་ཚོ་ཅིག་གི་སེམས་ཧ་ག་ཟུག་རེད། བློ་གང་ལྟར་ཅིག་བསམ་བློ་གཏོང་བསམ་བློ་ག་པར་གཏོང་གི་ཡོད་ནའི་བསམ་བློ་གཏོང་ས་དེ་གའི་སྒང་ལ་ཡ་ཅིག་སོ་སོའི་བློའི་ནུས་པ་རུ་ག་རེ་ཡོད་པ་དེ་དེ་ཆ་ཚང་དེའི་སྒང་ལ་སྒྲིལ་བ་ཡིན་ན། ཁོ་ངེས་བྱས་ད་ཅིག། དེ་ཤུགས་རུ་ཆེ་ཡོང་གི་ཡོད་པ་རེད་ད་འང་ད་དེ་ཞི་གནས་ཟེར་དེ་ཨ་རོ་སེམས་རྩེ་གཅིག་པའི་ཏིང་ངེ་འཛིན་དེ་འདྲས་ཀྱི་ཞི་གནས་ཞིག་གྲུབ་ནས་ཡོང་དུས་ཨེ་ནི། དམིགས་པ་གང་འདོད་ལ་བློ་དེ་ཕར་བཏང་བས། ལྷན་ནེ་སྡོད་དེ་ངས་བྱེད་ཀྱི་དད་དེ་ངས་བྱེད་ཀྱི་ད་དེ་འདྲས་བྱུང་གི་ཡོད་པ་རེད་ཨོ་དེ་འདྲས་ཡིན་པ་ཡིན་དུས་ས་ནས་ཡིད་ནི་ཏིང་ངེ་འཛིན་ལ་བཞག། དེ་བཞག་དགོས་པའི་རྒྱུ་མཚན་དེ། སེམས། བྱིང་རྒོད་ཀྱིས་རྣམ་པར་གཡེང་སྟེ། Anyway སེམས་དམིགས་པ་ལ་བའི་རྩེ་གཅིག་ཏུ་གནས་མི་ཐུབ་མཁན་གྱི་མི་ཚོ་ཉོན་མོངས་པའི་མཆེ་བའི་ཕྲག་ན་གནས་པ་རེད། ཉོན་མོངས་པ་གཅན་གཟན་ལྟ་བུའི་མཆེ་བའི་ཕྲག་ན་གནས་པ་ནང་བཞིན་རེད། ཁོ་ཡིན་ཅིག་ཡང་རྣམ་རྟོག་ངན་པ་དེ་འདྲ་ཅིག་གིས་པའི་གློ་བུར་ཡང་ཕར་སྐྱོན་བཏང་ཡག་ཡོང་གི་རེད་བཤད་པ་རེད། ད་དེ་ལྟ་བུའི་རང་སེམས་རྩེ་གཅིག་པོ་གྲུབ་ཡག་དེ་ལ་ཡང། རང་གཅིག་ཞི་གནས་ཀྱི་ཚོགས་བསྟེན་པ་དང་ཞི་གནས།

ཁོ་ག་དར་སྐྱོན་བྱེད་ཀྱི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཅིག་མི་མེད་ལུང་སྟོང་རོ་དེ་འདྲའི་ལ་ཡ་ད་ཅིག་མི་མང་པོ་འགྲོགས་འདྲིས་བྱེད་ཡ་མེད་པ་དེ་འདྲའི་གི་པའི་གནས་དབེན་པ་རེད་དེ་ད་དེ་ནས་ཨེ་ནི་ཅིག་བསམ་གཏན་གྱི་ཚེར་མ་སྒྲ་ཡིན་ཟེར་བཤད་ཀྱི་ཡོད་དེ་ད་ཅིག་ཆུའི་སྒྲ་རོ་ཅིག་ལྷགས་པའི་རླུང་གི་སྒྲ་རོ་དེ་འདྲ་ཡོད་པ་ཡིན་ནའི་ཡག་པོ་མེད་པ་རེད་ཨོ་དེ་འདྲ་ཡིན་པ་ཡིན་དུས་ཙམ་ལ་ཡང་ཁོ་ཅིག་དུས་སྒོམ་རྒྱག་པའི་ཁ་ཐུག་ལ་ཡ་ཅིག་ཨམ་ཅོག་ལ་ཅིག་འུར་སྒྲ་ཚེག་སྒྲ་འདྲ་བྱུང་པ་ཡིན་ན་ཡང་ཁོ་སེམས་དེ་དེའི་གཞུག་ལ་ཁོ་རྒྱུགས་བསྡད་འདུག་ག་དེ་འདྲ་སོང་བ་ཡིན་དུས་ཙམ་ནས།

རང་དབེན་པ་ཞིག་བྱུང་བ་ཡིན་ན་ཨེ་ནི་རྣམ་པར་གཡེང་བ་མི་འབྱུང་ངོ། དེ་ཡིན་པ་ཡིན་དུས་ཙམ་ནས་དེ་བས་འཇིག་རྟེན་ཨེ་ནི་ཞིག་གཉེན་ཉེ་འཁོར་གཅིག་སྤུན་ཟླ་གཅིག་གྲོགས་འཁོར་ལ་སོགས་པ་ད་དེ་འདྲས་ཀྱི་ཨེ་ནི་བའི་འདུ་ལོང་གི་དེ་འདྲས་ཀྱི་ཕ་གི་འབྲེལ་བ་དེ་ཡོངས་སུ་སྤང་བར་བྱ་ཞིང། ཨེ་ནི་འདོད་པའི་རྣམ་པར་རྟོག་པ་ཡོངས་སུ་དོར་དགོས་རེད་བྱས་པ་རེད།

ཨེ་ནི་ཅིག་སྙན་གྲགས་པའི་དེ་འདྲས་ལ་སྲེད་པའི་དབང་གིས་འཇིག་རྟེན་མི་སྤོང་སྟེ། རྒྱུ་མཚན་དེ་བས་ན། ཨེ་ནི། དེ་དང་གཅིག། ཨེ་ནི། རྙེད་པ་ལ་སོགས་པ་དེ་དག་ལ་ཡང་དག་སོགས་ཀྱི་ཕ་གི་སྲེད་པ་འདི་དག་ཡོངས་སུ་སྤོང་ལ་མཁས་པས་འདི་ལྟར་དཔྱད་པར་བྱ། དེ་ལ། ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ནས། ཐོག་མར་ཞི་གནས་བཙལ་བྱ་ཟེར་ནས་ད་གསུངས་ཏེ་དེ་གི། ཨ་ནི། ད་ང་རང་ཚོ་དེ། སྤྱོད་འཇུག་སྐབས་ལ་ཡ། ད་སྤྱོད་འཇུག་སྐབས་ལ་བཟུང་ནས་མི་འདུག་བྱང་ཆུབ་སེམས་དཔས། ཅིག་ཞི་གནས་པའི་སེམས་རྩེ་གཅིག་པོ་བསྒྲུབ་ཡ་དེ། ཨ་ནི། རྩེ་གཅིག་པོ་དེ་ཙམ་ཞིག་དོན་དུ་གཉེར་ནས། ཨ་ནི་བསྒྲུབ་པ་མ་ཡིན་པར། མདོར་ན། ཨ་ནི་རང་གཞན་གྱི་རྒྱུད་ཀྱི། ཉོན་མོངས་ས་བོན་དང་བཅས་པ་འཇོམས་པ་ལ་ཡ། ཨ་ནི།

ཇི་ལྟ་བ་རྟོགས་པའི་ལྷག་མཐོང་ཡོང་བ་ལ་ཡང། ཇི་ལྟ་ཇི་སྙེད་གང་ཡིན་ན་ཡང་ཇི་ལྟ་ཇི་སྙེད་ཀྱི་དོན་གང་ཡིན་ན་ཡང་དེ་ལ་དམིགས་པའི་ལྷག་མཐོང་ཡོང་བ་ལ་ཡང། ཨེ་ནི། ད། ཏིང་ངེ་འཛིན་ཐོབ་པ་སྔོན་དུ་འགྲོ་བའི་ཐོག་ནས་ཨེ་ནི་ལྷག་མཐོང་སྐྱེ་དགོས་ཀྱི་ཡོད་རེད། མདོར་ན་དཔྱད་སྒོམ་གྱིས་དྲངས་པའི། ཨེ་ནི། པའི་ཤིན་སྦྱངས་ཀྱི་བདེ་བ་ཡོང་བ་ལ་ཡང། སྔོན་ལ། འཇོག་སྒོམ་གྱིས་དྲངས་པའི། ཨེ་ནི། པའི་ཤིན་སྦྱངས་ཀྱི་ཕ་གི་ད། པའི་ཡོན་ཏན་ཐོབ་པ་ཞིག་མ་བྱུང་ན་མི་ཡོང་བ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ད་ནི་ཞི་ལྷག་ཟུང་དུ་འབྲེལ་བ་ལ་ཡང།

ཨེ་ནི། ལུས་དང་གཅིག་ཁམས་གསུམ་གྱི་པའི་ཆགས་སོགས་བག་ཆགས་དང་བཅས་པ། བདག་ལྟ་ཉོན་མོངས་སུ་ན་རིག་པའི་ཆགས་སོགས་ཉོན་མོངས་རྣམ་པར་འཇོམས་པར་ཤེས་པར་བྱས་ནས། འོ་ད་དགོས་པ་ཇི་ལྟ་བ་རྟོགས་པའི་ལྷག་མཐོང་བསྒྲུབ་ཡག་གི་ཆེད་དུ་ཐོག་མར་ཞི་གནས་བཙལ་བར་བྱ། ད་ཞི་གནས་འཚོལ་བ་དེ་ཡང་འཇིག་རྟེན་ཆགས་པ་མེད་པ་ལ་ཨེ་ནི་མངོན་པར་དགའ་བའི་སྒོ་ནས་བསྒྲུབ་དགོས་པ་རེད། ད་དེ་ལ་གཅིག་ཆགས་པའི་ཡུལ། ཟླ་བོ་ང་རང་ཚོའི་ཅིག་གཉེན་ཉེ་དུས་མཚོན་པའི་ཅིག་ག་རེ་ཞིག་ཡིན་ན་ཡང་ཨེ་ནི་དེ་ཆགས་རིན་ཆོག་པ་ཞིག་ཡོད་མ་རེད། ག་རེ་རེད་ཟེར་ན། རྒྱུ་མཚན་འདི་ལྟར་མི་རྟག་སུ་ཞིག་མི་རྟག་ལ་ཡང་དག་ཆགས་པར་བྱེད་པ་ཡོད། དཔེར་ན་དེ་མ་ཐག་ད་ཅིག་གསོད་པར་ངེས་པ་དེ་མ་ཐག་པའི་འཆི་བར་ངེས་ངེས་ཀྱི་དཔེར་ན་གང་ཟག་ནང་ཕན་ཚུན་ཨེ་ནི་ཅིག་ཆགས་རིན་མེད་པ་དཔེར་ན་གསོད་པར་ངེས་པའི་དཔེར་ན་བཤའ་ལུག་འདྲ་བོ་དཔེར་ན་ནང་ཕན་ཚུན་ཨེ་ནི་ཆགས་རིན་ཡང་མེད་སྡང་རིན་ཡང་མེད་པ་ལྟ་བུ། ལ་མི་རྟག་སུ་ཞིག་མི་རྟག་ལ་ཡང་དག་ཆགས་པར་བྱེད་པ་ཡོད། ད་འདིའི་བར་སྐབས་ལྟ་སྟངས་ནི་མི་རྟག་སུ་ཞིག་མི་རྟག་ལ་ཡང་དག་སྡང་བར་བྱེད་པ་ཡོད་སོགས་འདི་གསུམ་གྱི་བར། ད་ལྟ་བུ་གས་ད་བ་འཇིག་འགྲོ་ཡ་གཅིག་གིས་ཨ་ནི་གང་ཟག་གཅིག་གིས་དེ་དང་མཚུངས་པའི་གང་ཟག་གཅིག་ལ་ཡང་རྒྱག་རེས་བརྒྱབ་ནས་བརྒྱབ་རིན་མེད་པས་ད་གཉིས་ཆར་ལོ་འཁྱུག་ཅིག་མ་གཏོགས་སྡོད་ཡ་མེད་བསྡད་པ་བཞིན་པ་ཡིན་ན། ད་ག་ནང་བཞིན་གཉིས་ཀར་ལོ་སྡུག་བསྔལ་བའི་རང་བཞིན་ཅན་ཅིག་ཡིན་པ་ཡིན་ན།

ཆགས་པར་བྱེད་ཡ་ཡོད། ཡོད་མ་རེད། དེ་ག་ནང་བཞིན་སྡུག་བསྔལ་བའི་རང་བཞིན་ཡིན་ངེས་འདྲ་འདྲ་ལ་མཉམ་པོ་ལ། གཅིག་གིས་གཅིག་ལ་ཡ་ཆགས་རིན་བྱེད་ཡ་ཡོད། གཅིག་གཅིག་ལ་ཆགས་རིན་ཡོད་མ་རེད། གཅིག་གིས་གཅིག་ལ་སྡང་རིན་ཡོད་མ་རེད། སྡུག་བསྲན་ནས་སེམས་མཉམ་པ་སྒྲུབ་ཡ་ཞིག་སོང་ཡོང་གི་ཡོད་རེད། ད་སྐབས་སུ་བབ། ཨ་ནི། རང་ཕན་ཚུན་གཉིས་ཀ་བས་ཆགས་མཁན་དང་ཆགས་ཡུལ་གཉིས་ཀ་ལོ་མི་རྟག་པའི་རང་བཞིན། འཇིག་པའི་ཆོས་ཅན་དེ་འདྲ་ཞིག་ཡིན་པ་ཡིན་དུས་ཙ་ནས། ཨ་ནི། ཡང་དག་པར་ཆགས་པར་བྱེད་པ། ཨ་ནི། ཅི་ཡོད་དེ་ཨ་ནི།

དེ་ཡིན་པས། སེམས་འཁྲུགས་ནས་སེམས་པའི་རྣལ་དུ་ཨེ་ནི་མི་གནས་པ་བྱས་ནས་དེ་འདྲས་ཀྱི་ཡིད་ཀྱང་ཏིང་ངེ་འཛིན་ལ་མཉམ་པར་འཇོག་པར་མི་འགྱུར་ལ། ད་ཡིད་དུ་སྡུག་པ་དེ་མ་མཐོང་ན་ཡང་དེ་འདྲ་མི་བདེ་བ་ཅིག་བྱ། ཡིད་དུ་སྡུག་པ་དེ་མཐོང་ན་ཡང་ངོམས་ཤིང་ཚིམ་པར་མི་འགྱུར་བས་སྔར་བཞིན་སྲེད་པས་གདུང་བར་འགྱུར། སྲེད་པས་གདུང་ན་ཡིད་མཉམ་པར་འཇོག་པར་མི་འགྱུར། དེ་འདྲ་ཡིན་པ་ཡིན་དུས་ད་ནང་ནས་ད་ཅིག་ཆགས་པས་ད། ཨེ་ནི་སེམས་དེ་ཡོད་པའི་རིང་དེ་ལ་ཡུལ་སྡུག་པ་མཐོང་ན་ཡང་མི་བདེ། མ་མཐོང་ན་ཡང་མི་བདེ། འོ་ད་ག་ཨེ་ནི་རྐྱེན་གང་བྱུང་ན་ཡང་འོ་ག་ད་ཅིག་ཨེ་ནི་སེམས་པའི་རྣལ་དུ་ཕེབས་པ་རྣལ་དུ་ཕེབས་པ་ཅིག་ཡོང་གི་མ་རེད་སོང་དེ་འདྲ་ཡིན་པ་ཡིན་དུས་ཕྱི་དང་ནང་གི་སྲེད་པ་ལྡོག་དགོས་པ་ཡིན་པ་རེད། སེམས་ཅན་རྣམས་ལ་ཆགས་པ་བྱས་ན། ཡང་དག། ཡང་དག་པ་དང་ཡང་དག་པ་དེ་ཁོ་ན་ཉིད་ཀྱི་དོན་མཐོང་བ་ལ་ཨེ་ནི་ཀུན་ནས་སྒྲིབ་ཀྱི་རེད། འོ་དེ་བཞིན་དུ་སྲེད་ཞེན་ཤུགས་དྲག་པོ་སྐྱེས་པ་ཡིན་ན། འོ་དེས་ཨེ་ནི་ངེས་འབྱུང་གི་སྐྱོ་ཤས་སྐྱོ་ཤས་ཀྱི་སེམས་ཨེ་ནི་ཉམས་འགྲོ། སྐྱོ་བའི་སེམས་ཀྱང་འཇིག་པར་བྱེད། འོ་དེ་དེ་བས་འདོད་པའི་དབང་གིས་ཨེ་ནི་དེ་དང་ཅིག་པའི་དུས་རུ་འདས་ནས་ཡོང་དུས་ཐ་མར་ཨེ་ནི་དེ་དང་འགལ་བའི།

མཛའ་བཤེས་ཀྱིས། ཨ་ནི། འཇིག་པ་མེད་པའི་གཡུང་དྲུང་གི་ཆོས་ཀྱང་འཇིག་པར་འགྱུར། འོ་གཞན་ཡང་ཨེ་ནི། བྱིས་པ། བྱིས་པ་དང་བྱིས་པ་དེ་དག་སྐབས་འདིར་ཨེ་ནི། བློ་ཡི། ཀ་ཐོ་རེ་བློ་ཡི་རྣམ་དཔྱོད་མེད་དེ་ངན་དང་བློ་ཡི་བའི་ཡོན་ཏན། མེད་དེ་བ་དང་བློ་ཡི་བའི་བསམ་སྟངས་རགས་པའི་དམན་པོ་ཡིན་དེ་བས་བྱིས་པ་བློ་ཡི་བྱིས་པ། དེ་འདྲའི་འབྲས་བུ་ཨེ་ནི་བྱིས་པ་དང། སྐལ་བ་མཉམ་པར་སྤྱོད་ན། སྐལ་བ་མཉམ་པ་དེ་བྱིས་པའི་སྤྱོད་པ་དང་མཚུངས་པ་ཞིག། བྱས་ན་ནི་ཨེ་ནི་ངེས་པར་ངན་འགྲོར་འགྲོ་བར་འགྱུར་ཏེ། འོ་ད་ཨེ་ནི། དམྱལ་བ་དམྱལ་བ་པ་ལ་སོགས་པའི་ངན་འགྲོ་བ་དང་སྐལ་བ་མི་མཉམ་པར་སྡོད་ཀྱི་འདུག་ན་སྐལ་བ་མི་མཉམ་པ་མངོན་མཐོ་ལྷ་མིའི་ལུས་རྟེན་དང་ཨེ་ནི་འཁོར་བ་པ་དང་སྐལ་བ་མི་མཉམ་པ་བས་ཐར་པའི་གོ་འཕང་དེ་འདྲ་ཞིག་ཐོབ་པར་བྱེད་འདོད་ནས་དེ་འདྲའི་གི་ལམ་ལ་འཁྲིད་པར་བྱེད་ཀྱི་ཡིན་ན་ནི་བྱིས་པ་བསྟེན་པས་ཅི་ཞིག་བྱ། གཞན་ཡང། དག་པའི་བྱིས་པ་སོ་སོའི་སྐྱེ་བོ་སེམས་འདི་དག་བྱིས་པ་ཕལ་པ། ཚོ། ཨེ་ནི། པའི་ཅི་ཙམ་པའི་དཔེ་དང་གཅིག། ཅི་ཙམ་པ་ཞིག་ཡིན་ན་ཡང། སུ་ཞིག་ཡིན་ན་ཡང། གང་ལྟར། རྒྱུད་མི་རྟག་པ་རྒྱུད་མི་བརྟན་པ། རྒྱུད་མི་བརྟན་པའི་དབང་གིས་སྐད་ཅིག་གཅིག་གིས་མཛའ་བར་འགྱུར་ལ། ཡང་ཡུད་ཙམ་གྱིས་ནི་དགྲར་ཡང་འགྱུར། རྐྱེན་ཕྲ་མོ་གཅིག་གིས་ཡང་པའི་མཐུན་པོར་བྱས་ནས་པའི་གཅིག་གིས་གཅིག་པའི།

བསྐུལ་མཁན་ལ་ཡང་ཨེ་ནི་ད་དུང་པའི་གཅིག་ཁྲོ་བ་བྱེད་ཡས་མི། དེ་ལྟ་བུའི་རང་བཞིན་ཅན་གྱི་སོ་སོའི་སྐྱེ་བོ་ཨེ་ནི་མགུ་བ་བྱེད་ཁག་པོ་རེད། ཕན་པར་སྨྲས་ན་རང་གིས་ཨེ་ནི་རང་ཅིག་ཕན་སེམས་ཀྱིས་ཅིག་ཕན་པའི་ཚིག་སྨྲས་ན་ཨེ་ནི་ཅིག་ཞེ་ལ་ཕོག་མཚང་ལ་ཕོག་ནས་མི་དགའ་བར་བྱེད། ཕན་པར་སྨྲས་ན་ཁྲོ་བར་བྱེད། རང་ལ་ཡང་དག་ཕན་པ་སྨྲས་ན་ཚུར་ཁྲོ་བར་བྱེད་པ་དེར་མ་ཟད་བདག་ཀྱང། ཕན་པའི། ཕན་པའི་རང་བཞིན་གྱི་ཅིག་དགེ་བ་སྤྲོ་བ་ལས་ཟློག་པར་བྱེད། དེ་དག་ངག་ནི་མ་མཉན་ན། ཨོ། ཨེ་ནི་ཡང་ཡིད་ཁྲོས་ནས་དེ་དག་ངག་ནི་མ་མཉན་ན་བས་འཁྲུག་བྱེད་སེམས་འཁྲུག་བྱེད། ཨེ་ནི་ཁྲོ་བའི་དབང་གིས་དེའི་རྐྱེན་གྱིས་ངན་འགྲོར་འགྲོ་བའི་ལས་གསོག་པར་འགྱུར། ངན་འགྲོར་འགྲོ་བར་འགྱུར། གཞན་ཡང་བྱིས་པའི་རང་བཞིན་མཐོ་བ་ལ་ཕྲག་དོག། རང་ལས་ཕྲན་བུ་གཅིག། དང་ཅིག། ནང་གི་ཡོན་ཏན་གྱི་ཆ་ནས་ཡིན་ནི་རེད། ཕྱིའི་རྒྱུ་དངོས་པོའི་ཆ་ནས་ཡིན་ནི་རེད། མདོར་ན་བའི་གཟུགས་བཟང་ལོས། ཚུན་ཆད་ཀྱི་སྟེང་ནས། ཨེ་ནི། རང་ལས་ཉམས་དྲག་ག་ཅིག་གི་ཁ་སྟོབས་དྲག་ག་ཅིག་ཡོད་ན། ཨོ་དེ་ལ་དམིགས་ནས་ཕྲག་དོག་གིས་ཡང་མི་བཟོད་པ་ཅིག་བྱུང། རང་དང་མཉམ་པ་ཅིག་བྱུང་ན་དེ་ལ་ཡང། དེ་དང་ཡང་ཅིག་འགྲན་འདོད་པ་རེད། དེ་ལ་བས། ཨེ་ནི་ཅིག། དང་ཡང་ཅིག་བས་རྟག་པ་མི་བདེ་བ།

ཕྲན་བུ་གཅིག་གིས་རང་གཅིག་གཏམ་དྲང་པོར་གནས་པའི་བློ་གཟུར་གནས་པའི་ཐོག་ནས་དྲང་པོའི་གཏམ་ཞིག་བཤད་པ་ཡིན་ན་བའི་སྣང་བ་མ་མཆིས་ནས། ཨ་ནི་དེ་འདྲས་ཀྱི་ཐོག་ནས་དེ་ལྟ་བའི་བདེན་པ་སྨྲ་བ་ཡིན་ན་ཡང་ཁོ་རང་གི་ཨམ་ཅོག་ལ་མི་སྙན་པ་ཞིག་ཆགས་བྱས་མི་སྙན་བརྗོད་ན་ཁོང་ཁྲོ་སྐྱེ། དེ་ལྟ་བུའི་རང་བཞིན་ཅན་གྱི་བྱིས་པ་ལས་ནམ་ཞིག་ཕན་པ་ཐོབ་པར་འགྱུར་ཏེ་ཕན་པ་ཐོབ་ཡ་ཡོད་མ་རེད་ནམ་ཞིག་བྱིས་ལས་ཕན་པ་ཐོབ། ད་དེ་ལྟ་བུའི་རང་གཅིག་གི་བསམ་པ་ཨ་ནི་བའི་རྒྱ་ཆུང་ཆུང། ཨེ་ནས་བའི་ཆགས་སྡང་གི་བློ་བའི་ཞེ་དྲག་རགས་པ་ཡོད་བསྡད་པ་དེ་འདྲས་ཀྱི་བྱིས་པ་རྣམས་དང་འགྲོགས་ན། ཨོ་དེ་ལྟ་བུའི་ངང་ཚུལ་ཅན་གྱི་བྱིས་པ་ལས་ཨེ་ནས་བདག་ལ་བསྟོད་པ་དང་གཞན་ལ་སྨོད་པ་དང་འཁོར་བ་ལ་དགའ་བའི་གཏམ་ལ་སོགས་པས་ཨེ་ནས་མི་དགེ་བ་ཅིས་ཀྱང་ཨེ་ནས་ངེས་པར་འབྱུང་ཞིང་ཨེ་ནས་འཕེལ་བར་འགྱུར་བ་རེད། ད་གང་ཞིག་གསེར་གྱི་ཀ་ས་གསེར་གྱི་རི་ལ་གནས་བཅས་ན་དེ་ཡི་འདབ་ཆགས་ཐམས་ཅད་གསེར་དུ་འགྲོ། ཞེས་ནས། ཨོ་ད་ཨེ་ནས་བཤད་པ་ནང་བཞིན་བྱས་ནས། ག་ད་བས་བཟང་པོ་ལ་ཡ། འགྲོགས་འདྲིས་བྱས་ནས་འདྲིས་གཤིབ་བྱས་ན་རང་ཡང་བས་ག་ལེ་ག་ལེ་ལ་བས་བཟང་དུ་འགྲོ་ཡ། ངན་པ་ལ་འདྲིས་གཤིབ་བྱས་ན་རང་ཡང་ག་ལེ་ག་ལེ་ལ་བས་ངན་དུ་འགྲོ། ཨོ་དེ་འདྲ་སོང་བ་ཡིན་པ་རེད། དེ་ལྟར་བདག་དང་གཞན་བསྟེན་པ་དེས་ནི་ཕུང་བར་འགྱུར་བར་ཟད། ཨོ་དེ་ལྟ་བུའི་ཚུལ་གྱིས་བས་བྱིས་པ་དང་འགྲོགས་ན། གཉིས་ཀ་ལོ། བས་ཕན་ཚུན་གཉིས་ཀ་ལོ་ག་ད་བས་ག་སོགས་རེད་བས་སྡུག་མཉམ་མྱོང་བྱེད་ཡ་ཞིག། གཅིག་གིས་གཅིག་གི་ཕུང་འགྲོ་ཡ་ཞིག་མ་གཏོགས་ག་གེ་ཡོང་གི་མ་རེད།

སོ་སོ་ཐར་པའི་མདོའི་སྐབས་ལ་གསུངས་པ་ནང་བཞིན་ཇི་ལྟར་བུང་བ་མེ་ཏོག་ལས། ཁ་དོག་དྲི་ལ་མི་གནོད་པར། ཁུ་བ་བཞིབས་ནས་འཕུར་བ་ལྟར་དེ་བཞིན་ཐུབ་པ་གྲོང་དུ་རྒྱུ་ཞེས་གསུངས་པ་ནང་བཞིན་གྱིས། དེ་དག་ཡིན་ནི་སྐབས་འགར་འཕྲད་ན། དགའ་བས་མགུ་བར་བྱས་ཏེ། དེ་དག་འཚམས་འདྲི་འདྲ་བྱས། ཡག་པོ་རེད་ཞེས་ལེགས་སོ་འདྲ་བརྗོད། བྱས་འཕྲད་ན་དགའ་བས་མགུ་བྱས་ཏེ། འདྲིས་ཆེན་ཉིད་དུ་མི་འགྱུར་བར་ཐ་མལ་པ་ཙམ་ལེགས་པར་བྱ། དེ་དག་ཡིན་ནི། ཉེ་རྒྱང་རུང་བས་འཚམ་པོ་བྱས་ནས་བསྡད་དགོས་རེད་གསུང་གི་ཡོད། འདྲིས་ཆེན་ཉིད་དུ་མི་འགྱུར་བར་ཐ་མལ་པ་ཙམ་ལེགས་པར་བྱ། དཔེར་ན་བུང་བས་མེ་ཏོག་མེ་ཏོག་ལས་ཨེ་ནི་རེ་དང་གཅིག་སྦྲང་རྩི་ལེན་པ་བཞིན་ཆོས་ཀྱི་དོན་དང་ལྡན་པའི་ཨེ་ནི་རེ་དང། ཆོས་ཀྱི་དོན་དང་ལྡན་པ་ཙམ་བླངས་ནས་ནི་ཀུན་ལ་སྔོན་ཆད་མ་མཐོང་བཞིན་ཨེ་ནི་འདྲིས་པ་མེད་པར་གནས་པར་བྱ།

རྙེད་བཀུར་སྙན་གྲགས་ལ་བརྟེན་ནས་བྱུང་བའི་བདེ་བ། དེ་འབྲེལ་གྱི་བདེ་བས་རྣམ་པར་རྨོངས་པའི་ཡིད་ཅན་ནི། ཨེ་ནི། ཡུལ་གཟུགས་སོགས་གང་དང་གང་ལ་ཆགས་པར་འགྱུར་བ་དེ་དང་དེ། ལྡོངས་པ་སྟེ་དེ་དང་དེ་ལྡོམ། སྟོང་དུ་བསྡོམས་པས་དང་དེ་དང་དེ་སྟོང་འགྱུར་དུ་དེ་དང་དེ་བསྡོམས་པས་སྟོང་འགྱུར་དུ་སྡུག་བསྔལ་ཉིད་དུ། ཨེ་ནི། འགྱུར་ཞིང་ལྡང། རྒྱུ་མཚན་དེ་བས་ན་མཁས་པས། རྙེད་བཀུར་སྙན་གྲགས་ལ་ཆགས་པར་མི་བྱ། ཆགས་པ་ལས་ནི་ངན་འགྲོའི་འཇིགས་པ་སྐྱེ། ཆགས་ཡུལ་འདི་དག་རང་གི་བློས་མ་བཏང་ན་ཡང་རང་བཞིན་གྱིས་བྲལ་ཞིང་འདོར་བར་འགྱུར་བས། ཨེ་ནི། དེ་དང་མཐར་ཡེ་ནས་པའི་གུས་པས་དུས་འགྲོ་བ་ཐར་པའི་དང་འགྲོགས་པའི་ཐ་མ་འབྲལ་བ་འདུས་པའི་ཐ་མ་གང་དང་ཡིན་པ་འདྲ་བའོ། གང་ཡིན་ནའི། འོ་དེ་མཐོན་པོའི་ཐ་མ་ལྟུང་བ་དང་བསགས་པའི་ཐ་མ་འཛད་པ་ཟེར། འོ་ད་ཁོ་རང་རང་བཞིན་ཆོས་ཉིད་ཡིན་པ་ཡིན་དུས་འདི་དག་བློས་མ་བཏང་ན་ཡང།

གྲགས་པའི་ཚོགས་དང་བཅས་ཏེ། ཨེ་ནི་སྐྱེ་བ་ཕྱི་མའི་ཨེ་ནི་བའི་གནས་གང་དུ་འདོང་བའི་ཨེ་ནི་གཏོལ་མེད་དེ་ཆ་རྒྱུས་ག་གེ་ཡོད་མ་རེད། ཨོ་རྒྱུ། ད་དེ་ནས་རྒྱུ་མཚན་གཞན་ཡང་དེ་དག་ཡང་འདི་ལྟར་བསམ་པར་བྱ། བདག་ལ་ཨེ་ནི་ལྐོག་ཏུ་སྨོད་པ་གཞན་ཡོད་པ་ཡིན་ན། ཨེ་ནི་འགའ་ཞིག་གིས་དེ་དག་བསྟོད་པས་བདག་དགར་ཅི་ཞིག་ཡོད། ཅིག་བསྟོད་པ་རུ་ཕྲན་བུ་བསྟོད་ར་བཏང་གིན་བྱུང་སྟེ་དེ་ཙམ་གྱིས་དགའ་པོ་བྱ་གལ་བ། ཡང་མི་གཞན་དག་ཞིག་པས་ང་ལ་ཁ་བཏང་གིན་ཡོད་རེད་བསམ་པ་ཅིག་དྲན་དགོས་རེད་གསུངས། བདག་ལ་བསྟོད་པ་གཞན་འགའ་ཡོད་ན། ཨེ་ནི་འགས་སྨད་པ་ལ། དེ་ཙམ་ཞིག་པས་ཁ་ལས་ལས་བྱེད་བ་གལ་མི་འདུག། མདོར་ན། སེམས་ཅན་ལས་ཀྱི་ལས་ཀྱི་དབང་དང་རང་རང་སོ་སོའི་ཁམས་དང་དབང་པོ་དང་མོས་པ་སྣ་ཚོགས་པ་ཡོད་པ་ཡིན་དུས་དེ་ཐམས་ཅད་ཀྱི་འདོད་པ་ཚིམ་པ་ཅིག།

པའི་སེམས་གསོ་བྱེད་མཁན་སོགས་ལ་དེ་འདྲའི་ཞིག་ལ་ཁ་ཤས་ཀྱིས་འཇལ་ངེས་ཡིན་གྱི་ཡོད་ལ། དེ་འདྲ་དེ་འདྲ་ཡིན་པ་ཡིན་དུས་ཚང་ནས་སེམས་ཅན་མོས་པ་སྣ་ཚོགས་པ་ཡིན་པས་རྒྱལ་བས་ཀྱང་ནི་མི་མགུ་ན། བདག་འདྲ་བ། ངན་པ་སྟེ་པའི་བྱིས་པའི་བློ་ཅན་ཕལ་པ། སོ་སོ་སྐྱེ་བོ་འཆིང་བ་ཀུན་ལྡན་བདག་ལྟ་བུར་གཅིག་གིས་སེམས་ཅན་ཐམས་ཅད་སེམས་ཅན་རྒྱ་ཆེན་པོས་པའི་བདག་ཅིག་གིས་མོས་པ་སྣ་ཚོགས་པ་ཡོད་མཁན་སེམས་ཅན་སྣ་ཚོགས་པའི་འདོད་པ་ཡོངས་སུ་ཚིམ་པ་ཅིག་ག་ནས་ཡོང་ཐུབ་གི་རེད། དེ་འདྲ་ཡིན་དུས་དེ་བས་འཇིག་རྟེན་གྱི། ཨེ་ནི། བསམ་པ་བསྲུང་བའི་ངོ་བསྲུང་ཤ་བྱས་ནས་དགོས་པ་ཡོད་མ་རེད། དེ་བས་འཇིག་རྟེན་བསམ་པ་བཏང་ན་ཡག་གི་རེད་གསུངས་རེད། སེམས། རྒྱུ་མཚན་གཞན་ཡང། སེམས་ཅན། གྲོགས་རྙེད་པ་མེད་པ་ལ་ནི། ཨེ་ནི། ཨ་ད་དེ་བསོད་བདེ་སྐམ་པོ་རེད་ཁོ་སྐྱོ་པོ་རེད་ཁོ་བསོད་ནམས་དམན་པ་རེད་ཁོ་བསོད་བདེ་སྐམ་པོ་རེད་ཟེར་ནས་སྨོད་པ་གཅིག་བྱེད་ཀྱི་རེད་བྱས་པ་རེད། ད་ཡང་ཅིག་རྙེད་པ་བཟང་པོ་ཡོད་བསྡད་མཁན་རྒྱུ་ནོར་ལོངས་སྤྱོད་ཆེན་པོ་ཡོད་མཁན་ཅིག་ཡིན་པ་ཡིན་ན་ནི། ད་གོས་བསྟན་མ་བིན་ཁྲ་བིར་སི་སོར་བཤད་བྱས་ཡང་ཁོང་ཕྲག་དོག་གིས་ཡང་མི་སྙན་པ་ཅིག་བརྗོད་ཡོང་གི་རེད། སེམས་ཅན་རྙེད་པ་མེད་པ་ལ་ནི་སྨོད། རྙེད་པ་ཅན་ལ་ནི་མི་སྙན་པ་བརྗོད། འོ་དེ་དེ་བའི་ཚུལ་གྱིས་ཡོད་ན་ཡོད་པས་ཡིན་མ་འགྲིག། མེད་ན་མེད་པས་ཡིན་མ་འགྲིག། ཅིག་ག་རེ་བྱས་ནས་ཅིག་དེ་འགྲིག་མི་འདུག་ཟེར་ཟེར་ཡ་ཡོད་བསྡད་པ་ཅིག་ཁོ་ཏན་ཏན་ཆགས་བསྡད་ཀྱི་ཡོད་རེད། ད་དེ་འདྲ་ཡིན་པ་ཡིན་དུས། ད་གང་ལྟར་བྱས་ཀྱང་མི་འགྲིག་པའི་རང་བཞིན་འགྲོགས་པར་དཀའ་བ། རང་བཞིན་འགྲོགས་པར་དཀའ་བའི་བྱིས་པ་དེ་དག་ལས་བདག་ལ་དགའ་བ་ཇི་ལྟར་སྐྱེ་བར་འགྱུར་ཏེ། བྱིས་པ་དགའ་བ་སྐྱེ་ཡ་ཡོད་མ་རེད། རྒྱུ་མཚན་གཞན་ཡང་གང་ཕྱིར་བྱིས་པ་རང་དོན་ནི། གཞན་ལས་པས་དང་ལྷག་པར་བྱེད་ཀྱི་ཁོ་རང་ག་རེ་ཡིན་ནའང་པའི་རང་བཞིན་གྱི་འདོད་དེ་པ་ཡིན་དུས་ཨེ་ནི་བྱིས་པ་བའི་རང་དོན་དེ་གཞན་ལ་མེད་པར་བྱེད་ཀྱི། གཞན་ལས་ལྷག་པ་ཞིག་མེད་པར་དགའ་བ་མི་འབྱུང་བས་བྱིས་པ་འགའ་ཡང། ཨེ་ནི་བསླུ་བ་མེད་པའི་མཛའ་བཤེས་མིན་ཞེས་དེ་བཞིན་གཤེགས་པ་རྣམས་ཀྱིས་གསུངས་སོ། ད་དེ་ནས་བཟུང་སྟེ་ད་ང་རང་ཚོའི་གྲོང་དང་གྲོང་ཁྱེར་གྱི་ཨེ་བའི་མི་མང་པོའི་གསེབ་ལ་ཡང་འགྲོགས་འདྲིས་བྱས་ན་ཨེ་བའི་དཀའ་ངལ་དང་རྙོག་དྲ་ཡོད་བསྡད་པ་དེ་གཞན་དོན་སྒྲུབ་རྒྱུ་བའི་སྐོར་ལ་རང་དོན་ཉམས་འགྲོ་ཡག་ཡིན་པ་དེ་ཚོའི་གྲས་དེ་མར་གསུངས་ནས་ཨེ་ནི། སྐྱོན་སྐྱོན་གྱི་ངོས་ནས་མར་གསུངས་ནས་ད་དབེན་པའི་ཡོན་ཏན་ནས་ཨེ་བསམ་པ་གསུངས་པ་ཡིན་པ་རེད། དང་བ་གྲོང་དང་གྲོང་ཁྱེར་དེ་དག་ལས་ཨེ་ནི་པའི་ཐག་བསྲིངས་པའི་ཅིག་དབེན་པའི་གནས་རི་ཁྲོད་དང་མི་མེད་ལུང་སྟོང་དང་དེ་འདྲའི་ཅིག་ལ་ཡང་གནས་པ་ཡིན་ན་ཡོན་ཏན་ཆེན་པོ་ཡོད་རེད་ག་རེ་ཟེར་བ་ཡིན་ན་ནོ། པའི་ནགས་ཚལ་གནས་པའི་རི་སུལ་དེ་འདྲའི་གི་དག་དབེན་པའི་གནས་ན་གནས་པ་རང་བཞིན་གྱི་བུ་གའི་རྒྱུ་བསྡད་མཁན་གྱི་རི་དྭགས་དང། པའི་ས་ལ་གནས་པའི་རི་དྭགས་དང། ཨེ་ནི་བའི་ཤིང་གི་ནང་གནས་བསྡད་མཁན་གྱི་བྱ་རྣམས་དང། ཨེ་ནི་ད་ག་རང་བཞིན་གྱི་བུ་གའི་ཤིང་རྣམས། ཨེ་ནི་ང་རང་ཚོ་ལ་ཡང་ཅིག་ཡག་ཤག་ཉེས་ཤག་བསྟོད་ཤག་སྨད་ཤག་ཟེར་ནས་མི་སྙན་པར་བརྗོད་པར་མི་བྱེད་ལ། འོ་ད་ཅིག་བྱ་རི་དྭགས་དེ་ཚོའི་གྲས་དེ་ཀོ། ཨེ་ནི་བའི་རང་བཞིན་གྱི་བའི་མི་ནང་བཞིན་བྱས་ནས་ཕྲག་དོག་ཚ་པོ་ཡོད་པ་དང་ཨེ་ནི་བའི་ངན་སེམས་འཆང་དེ་ཡང་རེ་བོ་པའི་བུ་གའི་ཅིག། མི་ལ་ཡ་ག་སོགས་ལ་བུ་གའི་ཅིག། གར་ཆིག་ཏོ་བའི། པའི་རྒྱང་སོ་བརྒྱབ་བསྡད་ཡ་སོ་རུབ་དེ་འདྲ་བྱེད་ཐོག་མེད་པ་རེད་དེ་འདྲ་ཡིན་པ་ཡིན་དུས་འགྲོགས་ན་བདེ་བ། ཨོ། འགྲོགས་ན་བདེ་བའི་བྱ་རི་དྭགས་ལ་སོགས་པ་དེ་དག་དང་ནམ་ཞིག་ལྷན་ཅིག་བདག་གནས་པར་འགྱུར་རོ། དེ་བཞིན་དུ་བྲག་དང་ས་ཡི་ཕུག་གམ་ལྷ་ཁང་སྟོང་པའམ། ཨེ་ནི། ལྗོན་ཤིང་གི་དྲུང་དུ་གནས་བཅས་ཏེ་ནམ་ཞིག་རྒྱབ་ཏུ་མི་ལྟ་ཞིང། ཅེས་སོ་སོ་བའི་ས་ཁང་ཞིང་འདྲ་བོ་དེ་འདྲ་ཡོད་པ་ཡིན་ན་ད་དེ་རྗེས་དེ་སྐྱོང་ཡག་ལ་ཡག་སོ་སོས་བསྟན་ནས་ཨེ་དྲག་མི་ལ་མངགས་ནས་ཨེ་དྲག་གླ་པ་གླས་ནས་ཨེ་དྲག་ཞབས་ཕྱི་བལྟ་དགོས་ཡག་ལ་དེ་འདྲ་ཡིན་པ་ཡིན་དུས་ཨེ་ནི་ད་དེ་འདྲ་མེད་པ་བྱས་ནས་ཁོ་མི་མེད་ལུང་སྟོང་བྲག་ཕུག་དེ་འདྲ་ཞིག་ལ་ཡང་བྲག་ཕུག་སྐམ་པོ་ཞིག་ལ་བསྡད་པ་ཡིན་ན་དེ་འདྲས་ཀྱི་ཕི་གའི་སྲོག་ཚགས་པའི་དང་ཅིག། ཕི་གའི་བདག་གཉེར་དགོས་ཡ་རབས་ག་གེ་མེད་པ་ཡིན་དུས་ནམ་ཞིག་རྒྱབ་ཏུ་མི་ལྟ་ཞིང་ཆགས་པ་མེད་པར་འགྱུར་ཞིག་གུ། ས་ཕྱོགས་གང་དུ་སྡོད་པའི་ས་ཕྱོགས་རང་གི་བདག་གིར་བཟུང་བ་མེད་པ། རང་བཞིན་གྱིས་ཨེ་ནི་རང་བཞིན་གྱིས་ནི་ཨེ་ནི་གནོད། གདམས་པའི་ཁྱོན་ཡངས་པོ་རྣམས་སུ་རང་དབང་སྤྱོད་ཅིང་ཆགས་པ་མེད་པར་ནམ་ཞིག་བདག་ནི་གནས་པར་འགྱུར། དེ་ལྟ་བུའི་དང་བདག་ཏུ་སུ་གཅིག་གིས་བཟུང་བ་མེད་པའི་ད་གནས། རང་བྱ་རི་དྭགས། སུ་དང་འགྲོགས་ནས་ཡོད་པའི་འགྲོགས་བདེ་པོ་ཡོད་དེ་ངས་དེ་དག་གིས་བསྐོར་ནས་ཡོད་བསྡད་པའི་གནས་དེ་ལ། རང་གིས་ཅིག། ཡོ་བྱད་ལ་ཆ་བཞག་ན་ཡང། ཅིག། ས་ཡི་ཕོར་པ་ལ་སོགས་པའི་ལྷུང་བཟེད་ལ་ལྷུང་བཟེད་དང། འོ་དང་སོགས་པའི་སྒྲས་བསྡུས་པའི་ཅིག། རང་ཡིན་ནི་ཅིག་དགེ་སྦྱོང་གི། རང་ཅིག་ཡིན་ནི་ཡོ་བྱད། ཅིག། འཚོ་བའི་ཡོ་བྱད་མཁོ་བའི་ཡོ་བྱད་རེ་ཟླ་འདྲེས་ད་གོས་ངན་འཐེན་གྱིན། ཅིག་ད། གང་གི་དེ་ཡས་བུ་ཡས་གོས་ཕྱག་དར་ཁྲོད་དེ་འདྲས་ལས་བས་ཟོས་བྱ་བ་དེ་འདྲས་ཀྱི། དང་ལྷུང་བཟེད་ལ་སོགས་པའི་ཡོ་བྱད་ཉི་ཚེ་བ་དང། ཀུན་ལ་མི་མཁོ་བ་སྟེ། ཅིག་དྲལ་ཞིང་ཧྲུལ་བ། ཡང་ན་དཔེར་ན་རྙིང་པ་ཕྱག་ལེན་བ་བས་དུག་རྫས་ནི་དཔེར་ན་ང་ཚོས་སྦྱངས་པའི་ཡོན་ཏན་བཅུ་གཉིས་ནང་ལ་གསུང་བ་ནང་བཞིན་བྱས་ནི། ཕྱག་དར་ཁྲོད་ལ་དམན་དང་དོར་བ་གཉིས་གསུང་བ་ནང་བཞིན་གྱི། འོ་དེ་འདྲས་ཀྱི་གོས་ཕྱག་དར་ཁྲོད་ཀྱི་གོས་གྱོན། དེ་འདྲས་ཞིག་གི་ཐོག་ནས་ཨེ་ནི་གནས་པ་ཡིན་དུས་ཀུན་ལ་མི་མཁོའི་གོས་འཆང་ཞིང།

ག་རུ་སོ་སོའི་ལུས་ལ་གང་འབྱར་མ་གཏོགས་ག་གེ་མེད་ན་སོ་སོ་ཡར་ལངས་ནས་ཅིག་ཕྱིན་ཞེས་ཏེ་སོ་སོའི་ཕ་གཞིས་ཡོད་ཚད་མཉམ་དུ་ཡོང་རེ་མ་གཏོགས་དེར་ལྷག་གི་ཕ་གཞིས་ལྷག་བསྡད་ག་གེ་ཡོང་མ་པར་བྱས་ཙང་ཀོག་སྟེ་ལངས་ནས་གཞིས་རྫོགས་པ། འོ་དེ་འདྲ་སོང་སྟེ། ད་ང་རང་ཚོ་ནི། ཁྱེད་རང་ཅིག་ཨེ་ནི་རྒྱལ་སྟོད་རུ་ཤག་བྱས་བྱས། ཁོ་ཆགས་ཡོད་འདོད་ཨེ་ནི། གང་ལྟར་རེད། ཡང་བཀའ་གདམས་གོང་མ་ཚོའི་གསུང་སྒྲོས་རེད་བཀའ་གདམས་འདོད་ན་མི་འགྲོ་ཨ། ཁྱིམ་ཆེན་པོ་ནས་ཐར་ནས་ཁྱིམ་ཡང་གཞན་ཞིག་ནས་ཁྱིམ་གཉིས་པ་ཞིག་ནས་ཁྱིམ་དང་པོ་ནས་ཐར་ན་ཡང་ཁྱིམ་གཉིས་པ་ནས་མ་ཐར་བ་ཞེས་གསུང་བ་ནང་བཞིན། ཁྱིམ་དང་པོ་དེ་ང་རང་ཚོ་ད་རབ་ཏུ་བྱུང་བ་ཚོ་ཁྱིམ་རང་གཅིག་མིན་ན་ཁྱིམ་ནས་ཐར། ད་ཁྱིམ་གཉིས་པ་དེ་ནས་མ་ཐར་སོང་དུས་ཙང་ནས་ད་སོ་སོའི་ཡང་ཤག་བོ་ལ་ཡང་གཅིག་ཤག་བྱས་རོགས་ཞེས་མང་པོ་བྱས་དེ་ལ་བརྟེན་པའི་གཅིག་ཡང་གཅིག་འཁོར་ཉེ་དུ་མང་པོ་གཅིག་ཡང་འཁོར་འཁོར་བསྡད་ཡང་པའི་ག་སོ་རེད་ཡང་འཁོར་ས་གཉིས་པ་རུ་ཞིག་འཁོར་བྱས་བསྡད་དེ་བར་བ་ད་ཁྱིམ་དང་པོ་ནས་ཐར་ནས་ཁྱིམ་གཉིས་པ་ནས་མ་ཐར་ཞེས་གསུང་བ་ནང་བཞིན། འོ་དེ་རེད་རབ་ཆགས་ན་ཡིན་ནི་དཀའ་ལས་དཀའ་ལས་མིན་པའི་དཀའ་ལས་ཆགས་བསྡད་ཡོད་རེད།

ཨེ་ནོ། ཡུལ་པ་ཚོས་ཨོ་ད་ལྟའི་ཇག་པ་ཡོང་གི་དམག་ཡོང་གི་ཟེར་ནས་བྲོས་ཕྱིན་པ་ཡིན་པ་རེད། ཨེ་ནི་མི་གཅིག་དེ་བསྡད་བསྡད་ཡོད་རེད། ཨེ་ནི་ཨོ་ཚོས་ད་ལྟའི་ལུང་པའི་ནང་ལ་ཨེ་ནི་དམག་སླེབས་ཀྱི་ཡོད་རེད་ད། ད་ཁྱོད་བྲོས་མི་འོས་ཟེར་བ་དུས་ད་ང་བྲོས་ནས་བྲོས་དགོས་ཨ་ཟེར་མཁན་མི་འདུག་ཟེར་ཏེ་མིའི་ཕོག་ཡ་ནི་ག་གེ་མེད་འཁྱེར་ཡ་ནི་ག་གེ་མེད་ཟེར་ནས་ཁོ་དེ་བསྡད་བསྡད་པ་ཡིན་པ་རེད། ཨོ་ད་དེའི་ལོ་རྒྱུས་སོར་བྱས་བྱས་ད་ལུས་འདི་སྦ་བ་མ་བྱས་ཀྱང། འཇིགས་མེད་གནས་པར་ནམ་ཞིག་འགྱུར། གཞན་ཡང་ཨེ་ནི་དུར་ཁྲོད་སོང་ནས་གཞན་དག་གི། གང་ཟག་གཞན་གྲོངས་ཟིན་པའི་གང་ཟག་གཞན་དག་གང་ཟག་གཞན་དག་ཟེར་བ་རེད་གང་ཟག་གཞན་དག་གྲོངས་ཟིན་པའི་ཕུང་པོ་དང། རུས་གོང་དག་དང་བདག་གི་ལུས། གཉིས་པོ་དེ། འདྲ་མཚུངས་པར་བལྟས་ནས་འཇིག་པའི་ཆོས་ཅན་དག་ཏུ་ནི། ནམ་ཞིག་མགོ་སྙོམས་བྱེད་པར་འགྱུར། མིའི་རུས་པ་དང་མི་གཞན་དག་འདས་ཟིན་པའི་མིའི་རུས་པ་དེ་འདྲ་ལ་བལྟས་ནས། སོ་སོའི་ལུས་དེ། དེ་དག་གང་འདྲ་ཞིག་མཚན་ཉིད་གཅིག་པ། སྔ་ཕྱི་ཅིག་མ་གཏོགས་ད་དེ་ནང་བཞིན་ཆགས་རྒྱུ་རེད་བསམ་པའི། འོ་དེ་འདྲས་ཀྱིས་ནི་ད་མགོ་སྙོམས་བྱེད་དགོས་ཀྱི་རེད་གསུངས་བ་རེད། ཅིག་སྙིང་རྗེའི་བསམ་པ་ཤུགས་ཆེན་པོ་མི་སྐྱེ་མཁན་དེ་འདྲས་ཅིག། དེ་འདྲས་པའི་བྱ་དེ་གསོད་སའི་བཟོ་གྲྭ། ཅིག་དེ་ག་ནང་བཞིན་གྱི་དཔེ་ནི་སེམས་ཅན་གསོད་ས་དེ་འདྲས་ལ་ཕྱིན་བྱས་ཨེ་ནི་སྙིང་རྗེ་སྒོམ་པ་ཡིན་ན་ཕན་ཕན་ས་རེད། ཡང་ཅིག་མི་རྟག་པ་སྒོམ་པའི་ཁ་ཐུག་ལ་ཡང་དཔེར་ན། འཆི་བ་དགུ་ཕྲུགས་བསམ་པ་དང་འཆི་བའི་རྣམ་པ་སྒོམ་པ་ཟེར་ཡོད་པ་ཡིན་དུས་འཆི་བའི་རྣམ་པ་སྒོམ་པ་དེ་འདྲས་ལ་ཡང་དངོས་སུ་དུར་ཁྲོད་ལ་ཕྱིན་བྱས་ཨེ་ནི་མིའི་ཕུང་པོ་དེ་ག་འདྲས་ཤིག་འདུག་པ།

ཕྱི་ནས་དཔེ་གོས་ཀྱིས་གཡོགས། ནང་ནས་དཔེ་ཟས་ཀྱིས་སྨྱོས། དེ་འདྲ་བའི་དཔེ་རྩ་ཆེན་པོ་བརྩིས་སྡོད་ཡག་གི་ལུས། ཨོ་བདག་གི་ལུས་ནི་ལུས་འདི་ག་རང། ཨེ་ནི་རྣམ་ཤེས་དང་བྲལ་འགྲོ་དུས་དེ་ལ་དཔེ་དྲི་མ་གང་གིས་ཤ་བྱེད། མདོར་ན་གང་གི་དྲི་ཡིས་ཝ་དག་ཀྱང་དྲུང་དུ་ཉེར་འགྲོ་མི་འགྱུར་བ་དེ་ལྟ་བུར་ནི་འགྱུར་བར་འོང། ཨོ་དག་ཁོ་སྙིང་རྗེ་བོ་ཕག་ཤ་ནི་དེའི་དྲི་མས་མཐོ་ན་ནམ་རྒྱུན་དཔེ་ཤ་ཟ་མཁན་ཁྱི་དང། ཨོ་དག་ཅི། དེ་འདྲ་གི་ཤ་ཟ་མཁན་གྱི་དཔེ། ནི་ཝ་ལ་སོགས་པ་འདི་ཚོའི་གྲས་ཀྱི་ཨེ་ནི་བའི་དྲི་མ་དེ་གི་བའི་སྡོད་མ་ཐུབ་ཡག་ཅི་འདྲའི་ཡིན་ཁོ། དེ་འདྲ་ཞིག་བྱ་ཡག་གི་རྒྱུ་དེ་ག་རང་རེད་གསུངས་ཡིན་དེ་ལྟ་བུར་ནི་འགྱུར་བར་འོང། ལུས་འདི་གཅིག་པུ་བྱུང་བ་ཡང་ལྷན་ཅིག་སྐྱེས་པའི་ཤ་རུས་དག་ཞིག་སྟེ་སོ་སོར་འགྱེས་འགྱུར་ན། ད་དེ་ལྟར་ང་རང་ཚོའི་ལུས། ཅིག། ཟས། གོས། ཨ་ནི། དཔེ་གྲོགས་དང་བཅས་པ། འོ་དེ་འདྲས་ཀྱི་ཡིན་ནི་ང་རང་ཚོ་མཐུན་པའི་རྐྱེན་གྱིས་དཔེ་གསོས་གསོས་གསོས་གསོས་ནས། ཨ་ནི་ང་རང་གི་ལུས་བྱས་ནས་དུས་གཏན་དུ་དཔེ་གཅེས་པོ་བྱེད་དེ་ང་ཚོ་དཔེ་བཙན་བྱོལ་བ་བྱས་ནས་བོད་ཡུལ་དུ་ས་ནས། ཨ་ནི། རྒྱུ་ནོར་ལོངས་སྤྱོད་ཀྱི་སྟེང་ནས་ཁྱི་ཐ་མལ་པ་བྱེད། པའི་ལྷ། དེ་ལས་ཉམས་ཉག་ཅིག་གལ་ཆེ་རབ་དག་ཅིག་ཉམས་ཅིག་སྐྲག་སྡུག་འཕེལ་རབ་དེ་བློས་འཁེལ་བའི་གྲོགས་པོ་ཅིག་ཡིན་པ་རེད། ད་དེ་ལས་ཀྱང་གཏན་དུ་བའི་ག་ཚོད་རེད་གྲོགས་པོས་ཡང་སྐབས་རེ་ཡང་བསླུས་པ་ཅིག་ཡོང་སྲིད་ཀྱི་ཡོད་རེད། གང་ལྟར་ལུས་འདི་མ་ཤི་བར་དུ་ང་ཡི་ལུས་ཞེས་ནི་དཔེ་ཅིག་སོ་སོའི་ཕི་གའི་ག་ཚོད་རེད་ང་ཡི་ལུས་ཟེར་བའི་གཅེས་པོ་བྱེད་ས་དག་པའི་རྣམ་ཤེས་ཀྱི་རྟེན་བྱས་ནས་དཔེ་དུས་གཏན་དུ་ནི། པའི་ལུས་སེམས་གཉིས་པོ་འདི་པའི་རྟེན་དང་བརྟེན་པ་ཞིག་ནས་པའི་འདྲ་བའི་ཕྱིར་པའི་མི་འབྲལ་བའི་ཚུལ་དུ་དང་འབྲལ་མེད་ཅིག་ཏུ་བསྡད་བསྡད་ཀྱི་ཡོ་རེ་སྟེ། ཡིན་ནའི། ཐ་མ། ད་ལུས་འདི་གཅིག་པུ་ད་སྔར། པའི་འབྲལ་མེད་དུ་པའི་བྱུང་བ་དེ་ཡང་ཐ་མ། ཨེ་ནི། རང་གི་རྣམ་པར་ཤེས་པ་དང། ཨེ་ནི། ལུས་གཉིས་པོ་དེ་རྟེན་བརྟེན་པའི་འབྲེལ་བ་ཆད་བྱས། གང་ལྟར་ཨེ་ནི། རྣམ་པར་ཤེས་པའི་རྒྱུད་ལ་བརྟེན་ནས་བཏགས་པའི། ང་ཙམ། གང་ཟག་ཙམ་དེ། ཨེ་ནི། ལུས་ལས། མི། མི། མི་ཁྱད་པར་ཅན་ལུས་སོགས་དང་གང་ལྟར་མིའི་ལུས་འདི་དང་ཨེ་ནི་ཁ་བྲལ་ནས་འགྲོ་དགོས་ཀྱི་ཡོང་སྟེ་ཡོད་པ་དེ་འདྲ་ཡིན་པ་ཡིན་དུས་ཙ་ན་ལྷན་ཅིག་སྐྱེས་པའི་ཤ་རུས་དག་ཐ་མ་པའི་ཞིག་སྟེ་ཨེ་ནི་སོ་སོར་འགྱེས་པར་གྱུར་ན། དེ་ལས་གཞན་པའི་ཅིག་ད་ཕ་མ་གཉེན་ཉེ་དུ་ཨེ་ནི་འཁོར་གཡོག་མཛའ་བཤེས་དེ་རྣམས་དང་འབྲལ་དགོས་ཀྱི་ཡོད་པ་དེ་ལྟ་ཅི་སྨོས་སོ་མཛའ་བ་གཞན་དག་ཅི་ཞིག་སྨོས། དེ་འདྲ་ཡིན་པ་ཡིན་དུས་ད་སྐྱེ་བའི་ཚེ་ནའང་གཅིག་པུ་སྐྱེ་བར་འགྱུར་ཞིང། འཆི་ནའང་དེ་ཉིད་གཅིག་འཆི་སྟེ།

རེད་ད། མགྲོན་པོ། ཨེ་ནི་བའི་ཞག་གཅིག་གཉིས་གནས་ཚང་གཡར་ནང་བཞིན་ཞིག་ཁྱུག་ཅིག་ད། གནས་གཅིག་ལ་ཡར་བསྡད་རྒྱུ་རེད་མ་གཏོགས་གཞན་ཁོ་དེར་གཏན་དུ་བསྡད་ཀྱི་མེད་པ་རེད། སྐྱེ་བའི་གནས་ནི་ཡོངས་སུ་འཛིན། དེ་འདྲ་ཡིན་དུས་ཐ་མ། ཤི་བའི་ཚེ། འཇིག་རྟེན་ཀུན་ནས་གདུང་བཞིན་དུ། ཤི་བའི་གནས་སྐབས་ལ། འཇིག་རྟེན། སྐྱེ་བོ། ཅིག་གཉེན་ཉེ་དུ། ཨེ་ནི་བའི་ཀུན་གྱིས་ཡིད་གདུང་བཞིན་དུ། ཨཱ་ནི། བའི་སྐྱེས་བུ་བཞི། ཇི་སྲིད་སྐྱེས་བུ་བཞི་ཡིས་ནི་ད་སྐྱེས་བུ་བཞི་རོ་འཁུར་མཁན་གྱི་ད་རོ་འཁུར་མཁན་གྱི་སྐྱེས་བུ་བཞི་ཡིས་ད་རོ་དེ་ཡ། བཏེགས་ནས། དེ་ལུས་དེ་ལུས་དེ་ནི་མ་བཏེག་པ་དེ་སྲིད་དུ་ནི་ནགས་སུ་སོང་ཟེར་ནས། ད། གང་ལྟར་པའི་མི་ཚེའི་མཇུག་དེ་ལ་སྔ་ཕྱི་མ་གཏོགས། ཨཱ་ནི། མི་བཞིས་སོ་སོའི་ལུས་དེ་ཡ་བཏེགས་བྱས་འཁྱེར་འགྲོ་ཡ་གཅིག་ད། སོ་སོའི་དགའ་ཉེ་བློ་ཁ་བྲིས་ཏེ་མུ་རྫི་རྫི་བྱས་ནས་བསྡད་བསྡད་ཀྱིས་ཉི་མ་གཅིག་ད་སྔ་ཕྱི་མ་གཏོགས་ཡོང་ཡ་ཐག་ཆོད་པ་རེད། དེ་འདྲའི་དེ་བྱུང་པའི་ཁ་ཐུག་ལ་ཡང་ཨེ་ནི། ཅིག་སྔར་བས་སྡིག་པ་བསགས་པ་དང། སྡིག་པ་མང་པོ་བསགས་བྱས་པ་དང་དགེ་བ་མ་བསྒྲུབས་པ་དེ་འདྲའི་འགྱོད་པ་སྐྱེ་ཡ་བྱུང་པ་ཡིན་ནའི་ཨེ་ནི་ཁ་སྐད་བྱས་ཡོང་བ་ཕྱི་དྲགས་པ་རེད། དེ་འདྲའི་ཡིན་པ་ཡིན་དུས་དེ་མ་བྱུང་བའི་སྔ་རོལ་ནས་ཨེ་ནི། ནགས་སུ་སོང་བ་དེ་ད་གང་ལྟར་དབེན་པའི་གནས་ལ་ཡར་ཨེ་ནི། ད་ཕྱིན་ནས་ད་ཉམས་ལེན་བྱེད་དགོས་རེད་གསུངས། དེ་སྲིད་དུ་ནི་ནགས་སུ་སོང། ད་ནགས་ལ་ཡར་ལྡང་བྱེད། ག་རེ་ཟེར་རྒྱུ་རེད། མང་དུ་ཐོས་པ་ནགས་ཀྱི་ནང་ནང་དུ། ལང་ཚོ་ཡོལ་བ་རྣམས་ཀྱི་གནས་པ་བདེ་ཞེས་གསུངས་པ་ནང་བཞིན་གྱི། ཨེ་ནི། རང། སྔོན་ལ་ཡ་ཅིག། ཉམས་ལེན་བྱེད་ཡག་གི་གནད་དེ་ཨེ་ནི་སྒྲོ་འདོགས་ཆོད་པ་བྱས། ཨེ་ནི་སྒྲོ་འདོགས་ཆོད་པ་ཅིག་བྱུང་སོང་ན། ཨེ་ནི་དེའི་མཚམས་ནས་ཨེ་ནི་དབེན་པ་འགྲིམས་ནས།

དྲུང་ན་འཁོད་པ་སུ་དག་ཀྱང་མྱ་ངན་གནོད་པ་བྱེད་མེད་པས། དེ་འདྲའི་ཅིག་གིས་བསྡད་པ་ཡིན་ན། དྲུང་ན་འཁོད་པ་བྱ་རི་དྭགས་སུས་ཀྱང། མྱ་ངན། དྲུང་ན་འཁོད་པ་སུས་ཀྱང་མྱ་ངན་མི་བྱེད་ལ། གནོད་པ་བྱེད་པ་ཡི་སུ་གང་མེད་པས། གནས་བབས་འདི་ཡིས་སངས་རྒྱས་རྗེས་སུ་དྲན་པ་དང། སོགས་པས་བསྡུས་པ། ཅིག་བྱམས་ཅིག་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་འདྲ་འདྲ། སྟོང་ཉིད་ཀྱི་ལྟ་བ་འདྲ་འདྲ། ཅིག་བསྐྱེད་རྫོགས་ཀྱི་ལམ་འདྲ་འདྲ། ཅིག་དེ་འདྲ་ག་རེ་ཅིག་ཉམས་ལེན་གྱི་དང་ཅིག་སོ་སོ་ཕུལ་གྱི་དང་ཉམས་ལེན་བྱེད་ཚུལ་ཡང་ཡོད་པ་དེ་སུས་ཀྱང་གཡེང་བར་འགྱུར་བ་མེད། རྒྱུ་མཚན་དེ་བས་ན་ཤིན་ཏུ་མདངས་དགའ་བའི་ནགས་ཚལ། ད་ཆུ་དང་ཤིང་དང་དེ་འདྲའི་གྱི་དང། འོག་པའི་མཐུན་རྐྱེན། པའི་ཚེགས་ཆུང་ངུས་སྒྲུབ་ཐུབ་ཡ། བདེ་ཞིང་སྐྱིད་ཅིང། གཡེང་བ་ཐམས་ཅད་ཞི་བར་བྱེད་པར་བདག་ཉིད་གཅིག་པུ་གནས་པར་བྱ། བསམ་པ་གཞན་ནི་ཀུན་བཏང་སྟེ། བདག་ལ་སེམས་པ་གཅིག་པུ་ཡིས། ད་བ་དེ་འདྲས་ཀྱིས། དགྲ་འདུལ་ཡ། གཉེན་སྐྱོང་ཡ། གཞན་གྱི་ངོ་སྲུང་ཡ། དེ་འདྲས་ཀྱིས་ད་བསམ་པ་གཞན་ནི་ཀུན་བཏང་སྟེ་ཡོངས་སུ་བཏང་སྟེ། བདག་ལ་སེམས་པ་གཅིག་པུ་ཡིས་ད་བདག་གིས། གང་དག་པའི་མི་ལུས་ཐོབ་པ་དལ་བ་ཐོབ་པ་དོན་དང་ལྡན་པ་ཞིག་བྱའོ། ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་ཀྱི་དོན་བསྒྲུབ་སྙམ་པའི་དེ་འདྲས་ཀྱི་དང་རང་བྱེད། གང་དག་དངོས་གནས་པའི་ཞིག་སྒྲུབ་འདོད་ཡོད་པའི་ད་འདོད་པ་དེ། འདོད་པ་དེ་ལ་པའི་བློ་རྩེ་གཅིག་ཏུ་བའི་གཞོལ་ཐོག་ནས། སེམས་ནི་དགེ་བར་མཉམ་པར་གཞག་པར་བྱ་བའི་ཕྱིར་དང། ཨེ་ནི། ཞི་གནས་ལ་བརྟེན་ནས་ལྷག་མཐོང་སྒྲུབ། ཨེ་ནི་ཤེས་རབ་ཀྱིས། ཨེ་ནི་ཉོན་མོངས་པ་བག་ཆགས་དང་བཅས་པ་པའི་སྦྱངས་པའི་སྒོ་ནས། ཨེ་ནི་པའི་དུལ་བར་བྱ་བའི་ཕྱིར་བརྩོན་པར་བྱ། ད་དེ་ནས། འཇིག་རྟེན་འདི་དང་ཕ་རོལ་ཏུའང་འདོད་པ་རྣམས་ནི་ཕུང་ཁྲོལ་བསྐྱེད། འཇིག་རྟེན། ཚེ་འདི་དང། ད་ག་ནང་བཞིན་གྱིས་ནི། ཕ་རོལ་ཚེ་ཕྱི་མ་རྣམས་སུའང། ཨེ་ནི་སྲེད་པའི་ཡུལ། ད་སྲེད་ཞེན་སྐྱེ་ཡ་བའི་ཆགས་པ་སྐྱེ་ཡུལ་གྱི་འདོད་པ་རྣམས་ནི་ཕུང་ཁྲོལ་སྐྱེད་པར་བྱེད་པ་ཡིན་ཏེ། ཚེ་འདི་ལ་ནི། ཨེ་ནི་རྒྱུ་ཆ་ལ། ཨེ་ནི་ད་ག་ནང་བཞིན་གྱི་འཁོར་གཡོག། ཨེ་ནི་གཏམ་སྙན་གྲགས། དེ་འདྲའི་པའི་ཡོང་དུས་དེ་ནི། རང་ཅིག་གསོད་པའི་རྐྱེན་དུ་འགྲོ་ཡ་ཡོང་གི་ཡོད་རེད། ད་ག་ནང་བཞིན་གྱི་ཅིག་བཅིངས་པ་དང། ཨེ་ནི་གཅོད་པ་དང་དེ་འདྲས་ཀྱིས། ད་ག་ད་ཚེ་འདི་མི་འདོད་པ་མང་པོ་ཅིག། ཨེ་ནི་ཅིག་རྒྱུ་ཅ་ལག་དང་སྙན་ཉིད་དུ། བཟའ་ཚང་ཕན་ཚུན་འཁྲུག་པོ་རོགས་བྱེད་དེ་འདྲའི་གི་ཐོག་ནས་ཡོང་བསྡད་ཡོད་པ་རེད། ཚེ་ཕྱི་མ་རྣམས་སུ་ནི་དེ་དང་དེ་དག་ལ་ཅིག་ཆགས་སྡང། ཆགས་སྡང་གི་དབང་གིས་ལས་མང་པོ་བསགས་བྱས་པ་དེའི་དེ་གི་ཨེ་ནི་དམྱལ་བ་སོགས་སུ་འཕེན་ཡོང་བ་རེད་བྱས་པ་རེད། ད་དེ་ནས། འོ་བྷི་གི། འདོད་པའི་ཆགས་པ་དེ་དང་སྤྱིར་ཨེ་ནི་གཟུགས་སྒྲ་དྲི་རོ་རེག་བྱ་རྒྱུ་ཅ་ལག་ཨེ་ནི་འོ། གང་དག་ཨེ་ནི་བའི་གཏམ་སྙན་གྲགས། ཨནི་བའི་གྲོགས་འཁོར་གཡོག་དེ་འདྲས་ལ་འདོད་ཅིང་ཆགས་པའི་ཆགས་པ་མང་པོ་ཡོང་གི་རེད་དེ་ད་ཨ་ད་ལྟའི་སྐབས་སུ་བབས་པ་དེ་ཨནི་རེད་ད། གཙོ་བོ་ཨནི་འཁྲིག་པའི་འདོད་ཆགས་ཀྱི་ཉེས་དམིགས་བསྟན་ཡོང་ཡིན་པ་རེད་ད། ད་འཁྲིག་པའི་འདོད་ཆགས་ཀྱི་ད་ཉེས་དམིགས་ཆེ་དྲག་འདུག་བསམ་པ་ད་དེ་ལ་ཡ། ཕོ་ཉ་ཕོ་ཉ་མོ་ཡིས་སྔོན། ཨནི་མནའ་མ་ཅིག་མག་པ་ལྟ་བུ། འོ་དེ་འདྲས་ལ་ད་སུ་ཡི་སླད་དུ། འོ་གང་གི་ཆེད་དུ།

སྐབས་རེ་པའི་ཧམ་པ་རེ་བཤད། སྡིགས་ར་རེ་བསྐུལ། སྐབས་རེ་པའི་མགོ་སྐོར་རེ་བཏང། དེ་འདྲས་ཀྱི་ཐོག་ནས་སྡིག་པ་སྡིག་པ་རྣམས་སམ། ཨེ་མཐའ་མ་པའི། མིང་བཤད་ཡོང་ཡག་གི། པའི་གྲགས་པ་མིན་པ་ལའང་ཨེ་ནི་ཇི་མི་སྙམ་པར། འོ་ད་ཨེ་ནི། པའི་ཟང་ཟིང་གི། གང་དག་ཨེ་ནི་པའི། ད་ནི་མནའ་མ་ཡིན་ན་འདྲ་དོ་པའི་མག་པ་ཡིན་ན་འདྲ་དོ་དེ་འདྲས་ཀྱི། ད། ངོ། དེ་ཨེ་ནི། དེ་གང་གི་དོན་དུ། མ་འཛེམས་པར། མ་འཛེམས་པར། རེད་ད། སྡིག་པ་མིན་པ་སྡིག་པའི་ལས་དང་གྲགས་པ་མིན་པ་ལའང་བས་འཛེམ་པ་མེད་པར་བས་ད་སྤྱད་ནས་ཐབས་ཤེས་བྱས། ད་ག་ནང་བཞིན་དེ་དག་གི་འཇིགས་པ་ལ་ཡང་བདག་ཞུགས་ཤིང། ཨེ་ནི་སོ་སོའི་རྫས་ཀྱང་རྒྱུ་དངོས་པོའི་རྫས་ཀྱང་ཟད་པར་བྱས་གྱུར་ཏེ། དེ་འདྲའི་རིགས་པའི་སྡིག་སྡུག་གཏམ་ངན་ཁྱད་དུ་བསད་ནས་དགོས་པ་འགྲུབ་ཡ་ག་རེ་ལབ་ན། གང་ལ་ཡོངས་སུ་འཁྱུད་པས་ན། དབབ། རང་གི་བུ་ཕོ་མོ་ཕན་ཚུན་ཨེ་ནི། རང་པའི་འཁྲིག་པའི། གང་དག་ཅིག་འདོད་ཆགས་ཀྱི། ཨེ་ནི་བའི་གང་ལ་ཡོངས་སུ་འཁྱུད་པས་ན་མཆོག་ཏུ་དགའ་བར་འགྱུར་བས། མཆོག་ཏུ་དགའ་བར་འགྱུར་བར། འགྱུར་བར་སེམས་པས། ཨེ་ནི། ལུས་དེ་དག་ཉིད། ཞིབ་ཏུ་དཔྱད་ན། ཀེང་རུས་རེད། བུ་ཕོ་མོ་ག་རེ། དག་པའི་ཅིག། མཛེས་པོ་དག་པའི་གྲ་ཆགས་པོ་བས་ཅི་ཙམ་པ་བྱེད་པ་ཡིན་ན་ཡང། པའི་རྩ་བ་རུ་དེ་ནི། ཨ་ནི་རུས་པ་ལ་ཡང་བར་ནི་ཤ་རྒྱུས་ཀྱིས་ཕར་བསྡམས་ནི་དེའི་སྒང་ལ་བར་ནི་པགས་པ་གཡོགས་བྱས་པ་ཞིག་ཆགས་བསྡད་ཀྱི་ཡོད་རེད། གལ་སྲིད་གོང་དུ་ཕྱིན་པ་ནང་བཞིན་མི་གཙང་བའི་རྐྱལ་པ་མི་གཙང་བའི་གོང་བུ་གཅིག་ཆགས་བསྡད་ཀྱི་ཡོད་པ་རེད། དེ་འདྲ་ཡིན་པ་ཡིན་དུས་དཔྱད་ན་ཀེང་རུས་ཡིན། དེ་ལས་གཞན་དུ་པའི་ཕྱི་ནང་མཚུངས་པའི་ཡིད་དུ་འོང་བ་ཅིག་མིན་པ་རེད། དེ་འདྲ་ཡིན་པ་དེ་ཙམ་དུ་མ་ཟད་རང་བཞིན་ནམ་ངོ་བོ་ཉིད་ཀྱིས་མཛེས་པའི་རང་དབང་བའི་མཛེས་པ་ཅིག་ཡང་མ་རེད། རང་དབང་རང་དབང་ཡི་ཕ་སོགས་རེད་ད། བདེན་པ་བས་བདེན་པ་བས་ནི་མཛེས་པ་ཅིག་མ་རེད། རང་དབང་དང་ནི། ད་ག་ནང་བཞིན་གྱིས་བདག་ཏུ་བཟུང་ནུས་པ་ཡང་མིན་ལ། རབ་ཏུ་དེ་ལྟ་བུའི་རང་བཞིན་ཅན་མདོར་ན་རང་དབང་མེད་པ། མི་སྡུག་པའི་རང་བཞིན། དང་མི་གཙང་བའི་རྫས་ལས་གྲུབ་སྟེ་ནི་དེ་འདྲའི་ཅིག་ལ་ཡོངས་སུ་ཞེན་ནས། གཏན་དུ་ཞི་བ། གཏན་དུ་གཙང་བ། མཐའ་གཙང་བ་ཕུགས་བཟང་བ་དེ་འདྲའི་རུ་ཅིག་གིས། ནི་མྱ་ངན་ལས་འདས་པ་དེ་ལ་ནི་ཅིའི་ཕྱིར་དེ་དང་མི་འགྲོ་ཞེས་པ་ཡིན། སྙིང་པོ་མེད་པའི་འབྲེལ་བ་ལ་ཞེན་ནས་གཏན་དུ་ཞི་བའི་ཐར་པ་ལ་ཡང་ནི་མི་འགྲོ་བ་དེ་ནི་མ་འོས་པ་རེད། དེ་ལྟར་ཡིན་ནི། འོ་དེ་བུ་བུ་མོ་གང་ཡིན་ན་ཡང་ཡིན་ནི་དང་པོ། དེ་ལྟར་ཡིན་ནི། གང་ཡིན་ནི་བས་གང་ཞིག་དང་པོ། འོ་ནི་འབད་དེ་བས་གདོང་པ་ཡར་བཏེགས་ན་ཡང། བཏེགས་ཏེ་དྲངས་ཀྱང་ངོ་ཚས་འོག་ཏུ་ལྟ་བར་བྱེད་པ། ཨཱ་ནི། དེ་འདྲ་དེ་ཉིད། ནམ་ཞིག་ནི་བའི་དུར་ཁྲོད་ཀྱི་གནས་ལ་ཡང་ནི། སོང་བའི་ཚེ། སྔོན་ནི་གཞན་གྱིས་མཐོང་ངམ་མ་མཐོང་ཡང་རུང་ད་ལྟ་གོས་ཀྱིས་གདོང་ནི་གཡོགས་པར་འགྱུར། ཁྱོད་སྔར། ཨཱ་ནི། གང་གིས་རང་བའི་གདོང་བའི། གདོང་དང་ནི་བའི་ལུས་པས་མཐོང་ཡུལ་འདོད་ཆགས་ནས་ཉོན་མོངས་ཞེས་པའི་ཆགས་པ་སྐྱེད་པར་བྱེད་པའི་གདོང་དེ་ནི། ད་ལྟ་མངོན་སུམ་གྱུར་པ་བཞིན་བྱ་རྒོད་ཀྱིས་བསལ་བྱས་མཐོང་ནས་ད་ལྟ་ཅིའི་ཕྱིར། ཨེ་ནི། བའི་མི་དགའ་ནས། བའི་སྐྱུག་བྲོ་གྲོགས་བྱས་མི་དགའ་ནས། ཨེ་ནི། བྲོས་ནས་འབྱེར་བར་བྱེད། དེ་སྔ། སྔར་ཨེ་ནི། གང་ཟག་གཞན་གྱིས། ཨེ་ནི། བུ་བུ་མོ་གང་ཡིན་ན་ཡང་དེའི་གདོང་ལ་ཡང།

ཆགས་ཡུལ་གྱི་ཤ་ཡི་ཕུང་པོ་འདི་རྗེན་པར་མཐོང་ནས་བྱ་རྒོད་དང་གཞན། བྱ་རྒོད་དང་གཞན་གྱིས་ཝ་དང་ཁྱི་ལ་སོགས་པས་ཟ་བར་བྱེད་ན། དེ་ནི། མདོར་ན་བྱ་ཁྱི་ལ་སོགས་པ་དེ་བྱ་ཁྱི་ལ་སོགས་པ་གཞན་གྱི་ཟས་ལ་མེ་ཏོག་གི་ཕྲེང་བ་དང། ཙནྡན་གྱི་རྒྱན་གྱིས་མཆོད་པ་བྱེད་དམ། རུས་གོང་ཉིད་དུ་མཐོང་ནས་ནི་མི་འགུལ་བ་དེ་ཡང་མི་འགུལ་བ་ཡང། དེ་མི་འགུལ་བ་ཡང་དེ། མི་འགུལ་བ་དེ་ནི་ཁྱོད་སྐྲག་ན། མི་འགུལ་བ་དེ་ལ་ཡང་དེ་ནི་ཁྱོད་སྐྲག་ན། གསོན་པའི་སྐབས་ཀྱི་འོ་དེ། གར་ཤོག་རུས་པའི་རུས་གོང་པགས་པས་གཡོགས་པ་དེ་ཡང་ལངས་ཡོང་དུས་བའི་རོ་ལངས་རེད་བྱས་ནས་ནམ་རྒྱུན་པས་ཞེད་སྣང་བྱེད་ཀྱི་ཡོད་པ་ཡིན་ན། གསོན་པའི་སྐབས་དེ་ཡང་ཕྱོགས་གཅིག་ནས་བསམ་བཏང་ན་རོ་ལངས་བཞིན་གཅིག་པ་ཆགས་བསྡད་ཀྱི་ཡོད་པ་ཡིན་དུས་རོ་ལངས་བཞིན་དུ་འགའ་ཡིས་ཀྱང་བསྐྱོད་པར་གྱུར་ན་ཅིས་མི་འཇིགས། ལུས་གང་ལ་གོས་ཀྱིས་གཡོགས་ཀྱང། འདིར་ཆགས་པ་དེ་མ་གཡོགས་ན་ཅིས་མི་འདོད། དེ་ལྟ་བུའི་དང་དང་ཅིག་ཕུང་པོ་དེ་ཕུང་པོ་དེ་ལ། ཡིན་པས་དང་རག་པའི་དུར་ཁྲོད་ལ་སླེབས་ཏེ་ངེད་ཀྱི་རོ་དེ་མི་གཙང་བ་ཡིན་པས། དེ་འདྲའི་ཕུང་པོ་དེ་ལ་དགོས་པ་མེད་ན་ནི། དེ་ཡི་རྒྱུ། དང་དུར་ཁྲོད་ལ་ཡོད་པའི་སྐྱུག་བྲོ་ཡག་གི་ཨེ་ནི། རོ་ཞེས་གྲགས་པའི་ཕུང་པོ་དེ་གའི་རྒྱུ་དེ་ད་ལྟའི་གསོན་པའི་ལུས་དེ་ཡིན་པ་ཡིན་དུས། ཨེ་ནི་འབྲས་བུའི་ལུས་དེ་ལ་པའི་སྐྱུག་བྲོ་བ་དང་མི་འདོད་པ་སྐྱེས་པ་ནང་བཞིན་དེ་ཡི་རྒྱུ་ཨེ་ནི་གསོན་པའི་ལུས་དེ་ལ་ཡང་ཨེ་ནི་བའི་སྲེད་ཅིང་ཞེན་པས་དེ་གཡོགས་པ་ལ་ནི་ཅི་ཕྱིར་འཁྱུད། རྒྱུ་ཟས་ནི་གཅིག་པུ་ཉིད་ལས། འབྲས་བུ་ཨེ་ནི་བཤང་བ་དང་ཁ་ཆུ་བྱུང་བར་གྱུར་ན་དེ་ལས་བཤང་ལ་མི་དགའ་ཞིང་ཁ་ཆུ་ལ་ཁྱོད་ཅིའི་ཕྱིར་དགའ། ཨེ་ནི་ཤིང་བལ་ད་རྒྱུ་གཙང་བ་མི་གཙང་བའི་རྫས་མ་ཡིན་པ། རྒྱུ་གཙང་བ་ཤིང་བལ་ལས་གྲུབ་པས་ཤིང་བལ་ལས་གྲུབ་ཅིང་ཨེ་ནི་རེག་ན་འཇམ་པས། ཨེ་ནི་བུད་མེད་ཀྱི་རེག་བྱ་ལྟར་རེག་ན་འཇམ་པ་ཡི་སྔས་ལ་དགའ་བར་མི་བྱེད་པར་ལུས། ཨེ་ནི་མི་བྱེད་པར་ལུས།

ཤིང་བལ་རེག་ན་འཇམ་པ་ལའང་ཉལ་པོ་བྱེད་པར་མི་ནུས་ཞེས་དེ་ལ་ཁྲོ་བ་དག་ཏུ་བྱེད། ཅེས་དང། འདོད་ལྡན་ངན་པ་རྨོངས་པ་འགའ་ཞིག་ཨེ་ནི་བའི་ཆུང་མ་སོང་བའི་ཤུལ་ལ། ཤུལ་ལྟ་བུའི་མལ་གཟན་སོགས་ལ་ཨེ་ནི། ཡང་ཅིག་ཁྲོས་ནས་མ་ཤི་ཆུང་མའི། ཆུང་མའི་རྫས་ཆས་རེད་དེ་ཡིན་ན་ཡང་ཉལ་པོ་བྱ་བར་མི་ནུས་ཞེས་དེ་ལ་ཁྲོ་བ་དག་ཏུ་བྱེད། ད། མི་གཙང་བ་ལས་བྱུང་བ་མིན་པས་ཨེ་ནི་རྫས་དེ་ལ་གོས་ཟས་ལྟ་བུ་ལ་ཁྲོ། མི་གཙང་བའི་རང་བཞིན་གྱི་ཕུང་པོ་ལ་ཆགས་པ་སྟེ་མི་རིགས་གསུངས་ཡོད་རེད། གལ་ཏེ་མི་གཙང་ཆགས་པ་མེད་ན། རུས་གཟེབ་རྒྱུས་པས་སྦྲེལ་བ་ལ་ཤ་ཡི་འདམ་གྱིས་ཞལ་ཞལ་བྱས། ཞལ་ཞལ་བྱས་པས་ཨེ་ནི། གཞན་གྱི་ལུས་ལ་ཁྱོད་ཅིའི་ཕྱིར་ཨེ་ནི་ཆགས་ནས་པང་དུ་འཁྱུད། གཞན་ཁྱོད་ཅིའི་ཕྱིར་པང་དུ་འཁྱུད། གཞན་ཡང། ཁྱོད་ཉིད་མི་གཙང་མང་པོ། ཡོད་པ། ཡོད་བཞིན་པའི་ཐོག་ལ། དེ་ཉིད་ལ་ཁྱོད་གཏན་སྤྱོད་བཞིན། དེས་མ་ཚད་མི་གཙང་རྐྱལ་པ། མི་གཙང་རྐྱལ་པའམ་མི་གཙང་བའི་གོང་བུ་གཞན་དག་ལའང་མི་གཙང་བར་བརྐམ་པས་འདོད་པར་བྱེད། འདོད་པར་བྱེད་པ་སྟེ། འདོད་པར་བྱེད་པ་སྟེ་མི་རུང། གལ་ཏེ། བདག་ནི། ཕོ་མོ་གང་ཡིན་ན་ཡང། ཡུལ་དེའི། རང་བཞིན་ཤ་འཇམ་པ་ལ་སོགས་པ། འོ་དེ་ཤ་འདི་ལ་ནི་དགའ་ཞེས། རེག་དང་བལྟ་བར་འདོད་ན་ཀོ། ཨེ་ནི་དེ་འདོད་ན་ད་དེ་ཡིན་ནི། དེ་ནི་བསམ་དགོས་པ་ཅིག་རེད། སེམས་མེད་པ་ཡི་ཤ་ཁོ་རང་གི་ངོས་ནས་བཤད་པ་ཡིན་ན་སེམས་མེད་པ་རེད། གང་ཟག་དེ་ཀོ་སེམས་དང་ལྡན་པ་རེད་མ་གཏོགས་ཤ་ཁོ་རང་གི་ངོས་ནས་སེམས་དང་ལྡན་པ་ཅིག་བཤད་ཡོད་མ་རེད་དེ་འདྲ་ཡིན་པ་ཡིན་དུས་སེམས་མེད་པ་ཡི་རང་བཞིན་གྱི། ཨེ་ནི་ཤ་ནི་ཁྱོད་ཀོ་ཅིས་མི་འདོད་ཤ་གཅིག་པ་ཆགས་བསྡད་ཀྱི་ཡོད་རེད། ཡང་ན་བའི་སེམས་མེད་པའི་རོ་ཡི་ཤ་དེ། ཤ་ཡི་ངོས་ནས་གཅིག་པ་ཆགས་ཏེ། དེ་འདྲ་ཡིན་པ་ཡིན་དུས། གསོན་པའི་ཤ་ལ་ཆགས་ཀྱི་ཡོད་ན། ཡང་ན་རོ་ཡི་ཤ་དེ་ལ་ཆགས་འོང་དགོས་ཀྱི་རེད། འདོད་པའི་སེམས་གང་ཡིན་པ་དེ་ནི། ད་འདོད་ཅིང་ཆགས་པའི་འདོད་པའི་སེམས་གང་ཡིན་པ་དེ་ལ་ནི། རེག་པ་དང་ལྟ་བར་མི་ནུས་ལ། གང་ཞིག་རེག་པ་དང་ལྟ་བར་ནུས་པ་དེ་ནི། ནུས་པ་དེ་ནི། དང་ཅིག་འདོད་པའི། འདོད་བཞིན་འདོད་བཞིན་ཆགས་པས་ནི་ཤེས་པ་མིན། དོན་མེད་འཁྱུད་དེས་ཅི་ཞིག་བྱ། མི་གཙང་རང་བཞིན་ནི་གཞན་གྱི་ལུས། མི་གཙང་བར་མི་གཙང་བར་མི་རྟོགས་པ་ངོ་མཚར་མི་ཆེ། རང་ཉིད་མི་གཙང་ཉིད་ཡིན་པར་རྟོགས་པར་མི་འགྱུར་ངོ་མཚར་ཆེ། སྤྲིན་བྲལ་ཉི་ཟེར་གྱིས་ཕྱེ་བའི་པད་མ་གཞོན་ནུ། སྤངས་ནས་ནི་མི་གཙང་བ་ལ་ཞེན་པའི་སེམས་ཀྱིས་ནི་མི་གཙང་བའི་གཟེབ་ལ་ཅི་ཕྱིར་དགའ་བར་བྱེད།

དེ་ལྟ་བུའི་མི་གཙང་བ་དེ་གང་ལས་བྱུང་བའི་ལུས་དེ་ནི། གང་ལས་མི་གཙང་བའི་རྫས་དེ་ནི་བྱུང་བ་ཡི་ལུས་ལ་ཇི་ལྟར་ཁྱོད་རེག་ཅིང་ཆགས་པར་འདོད། གལ་ཏེ་མི་གཙང་བ་ལ་ཆགས་པ་མེད་ཅེ་ན། མི་གཙང་བའི་ཞིང། དེ་དག་མི་གཙང་བའི་རྒྱུ་ལས་བྱུང་མི་གཙང་བའི་ཞིང། མངལ་ལས་མངལ་ལ་གནས་དེ་ལས་བྱུང་བར་གྱུར་ཅིང། མི་གཙང་བ་དེ་ཡི་རང་བཞིན་གྱི་ས་བོན་དེས་བསྐྱེད་པ་དང། མི་གཙང་བའི་རྫས་ཀྱིས་གསོ་ཞིང་བསྐྱེད་པ། གསོས་ཤིང་བསྐྱེད་པ། དེ་འདྲ་འདྲ་བའི་ལུས་གཞན་ལུས་ལ་ཁྱོད་ཅི་ཕྱིར་པང་དུ་འཁྱུད། མི་གཙང་ལས་བྱུང་བའི་མི་གཙང་བའི་སྲིན་བུ་ཆུང་ངུ་ལའང་ཁྱོད་འདོད་པར་མི་བྱེད་ན་མི་གཙང་བ་མང་པོའི་ཚོགས་པའི་རང་བཞིན་གྱི་ལུས། བསྐྱེད་པའང་མི་གཙང་བ་དེས་བསྐྱེད་པའང། སྐྱེས་པས། སྐྱེས་པ། སྐྱེས་པར། སྐྱེས་པས། ཨེ་ནས་འོ། དེ་འདྲའི་སྐྱེས་པའི་མི་གཙང་བའི་གོང་བུ་ཆེན་པོའི་ལུས་དེའང་ཁྱོད་འདོད་པར་བྱེད། ཁྱོད་ནི་རང་ཉིད་མི་གཙང་ལ་སྨོད་མི་བྱེད་པར་མ་ཟད་ཀྱི། མི་གཙང་བའི་རྐྱལ་པ། ཨེ་ནས་ལུས་མི་བཟང་ལ། ལུས་མི་གཙང་བ་ལ། ཨེ་ནས་བརྐམ་ཆགས་ཀྱི་བསམ་པས།

རྫས། དཔེར་ན་གཅིག་ག་བུར་ལ་སོགས་པ། ཡང་ན་བས་གཅིག་ཤིང་ཏོག་ལ་སོགས་པ་དེ་འདྲས་ཀྱི། ཀོ་རྫས་ཁོ་རང་རང་བཞིན་བོད་སྐད་ད་གཙང་བ་རུ་ད་སྟོན་ས་སྟོན་ཕྱོགས་ཀྱི་དཔེར་ན་གཙང་བ་ཡིན་ཏེ་ངས་གཅིག་ཀྱང། གཙང་ཞིང་ཡིད་དུ་འོང་བ་དང། འབྲས་ཆན། འབྲས་ཆན་དག་དང་དེ་བཞིན་དུ་ཚོད་མའང་རུང། ཀོ་རང་སྟོན་ས་སྟོན་ཕྱོགས་ཀྱི་ཀོ་གཙང་བའི་རྫས་གཅིག་ཡིན་པ་ཡིན་ན་ཡང་དེ། ཨ་ནི། ཁར་བཅུག་ཙམ་ནས།

ལུས་བམ་པ་དང་རུལ་བ་དང་རུལ་བ་དང་འབུས་གཞིག་པ་ལ་སོགས་པའི་རང་བཞིན་ཅན་གྱི་མི་གཙང་གཞན་ཡང་བལྟ་བར་གྱིས། ད་དེ་ལྟ་བུའི་མི་གཙང་བའི་རྫས་ལས་བྱུང་ཞིང་མི་གཙང་བའི་རང་བཞིན་གྱི་ལུས། ལུས་གང་ཡིན་པ་དེ་ལས་ཐོག་མར་པགས་པའི་ཁ་ཕྱེ་ན། འཇིགས་པ་ད་པའི་དངངས་སྐྲག་ཆེན་པོ་སྐྱེ་བར་འགྱུར་བ་ཤེས་ཀྱང་ཇི་ལྟར་དེ་ཉིད་ལ་ཕྱིར་ཞིང་དགའ་བ་སྐྱེ་བར་འགྱུར། ད་ལུས་ལ། གཅིག་དྲི་ཞིམ་ལ་སོགས་པ་བསྐུས་ནས་ལུས་ལ་བསྐུས་པའི་དྲི་དེ་ཡང། དྲི་ཞིམ་དེ་གང་ལས་རྒྱུ་གང་ལས་བཟོས་པའི་ཙནྡན་ལ་སོགས་པ་དེ་དག་གི་དྲི་ཡིན་གྱི། དེ་ལས་གཞན་ལུས་ཁོ་རང་གི་དྲི་མ་ཡིན་ལ། འབྲེལ་བ་མེད་པའི། ད་གཅིག་རྫས་གཞན་གྱི་དྲི་དེ། ཨེ་ནི་དེ་ལས་གཞན་པའི་མི་གཙང་བའི་རང་བཞིན་གྱི་ལུས་དག་ལ་ཅི་ཡི་ཕྱིར་ན་ཨེ་ནི་ཆགས་པ་སྐྱེ་བའི་རྐྱེན་དུ་བྱེད། ཆགས་ན་དྲི་བཟང་པོ་ཁོ་རང་ལ་ཆགས་དགོས་པ་རེད་མ་གཏོགས། ད་ཨེ་ནི། དྲི་ཡིས་བསྒོས་པའི་ལུས་དེ་ལ་ཆགས་དོན་ཡོད་མ་རེད། ཅི་ཡི་ཕྱིར་ན་ཆགས་པར་བྱེད། གལ་ཏེ་རང་བཞིན་དྲི་ང་བས། གལ་ཏེ་དྲི་བཟང་བསྐུས་ཀྱང་རང་བཞིན་གྱི་དྲི་དང་ལྷན་སྐྱེས་སུ་ཡོད་དེ། རང་བཞིན་ནམ་ལྷན་སྐྱེས་སུ་ཡོད་པས་དྲི་ང་བས། དྲི་ང་བའི་རང་བཞིན་ཡིན་པས་འདི་ལ་མ་ཆགས། ལེགས་མིན་ནམ། འཇིག་རྟེན་དོན་མེད་སྲེད་པ་དག་ཇི་སྟེ། ཨེ་ནི། དེ་ལྟ་བུའི་མི་གཙང་བའི་ལུས་དེ་ལ་དྲི་ཞིམ་སྐུད། འོན་ཏེ་དྲི་ཞིམ་ཙནྡན་ན། ལུས་ལས་འདིར་ནི་ཅི་ཞིག་བྱུང། འོན་ཏེ་ད་ཆགས་སེམས་སྐྱེ་ཡག་གི། སྣ་ལ་བའི་ཞིམ་པོ་ཡོད་དེ་སྣ་བུག་ལ་བའི་ཞིམ་པོ་ཁ་ཡག་གི། བའི་དྲི་ཞིམ་དེ་ཙནྡན་གྱི་དྲི་ཡིན་གྱི། ལུས་ལས་དྲི་བཟང་པོ་འདི་ནི། ཅི་ཞིག་འབྱུང། འདི་འབྱུང་བ་མེད། གཞན་གྱི་དྲི་ཡིས་གཞན་དག་ལ་ཅི་ཡི་ཕྱིར་ན་ཆགས་པར་བྱེད། ཀོ་ཞིབ་ཚགས་པོའི་སྒོ་ནས་ངོ་ཐོག་རང་དེར་ཆགས་པ་སྐྱེས་སའི་དྲི་ཞིམ་ཁོ་རང་ལ་ཆགས་དགོས་ཀྱི་རེད་དྲི་ཞིམ་གྱིས་བསྒོས་པའི་ལུས་ལ་ཆགས་ནས་ཆགས་ཤིང་གི་མ་རེད་ཟེར་གསུངས་ཡོད། གལ་ཏེ་ལུས་ཁོ་རང་གི་རང་བཞིན་ནམ་ལྷན་སྐྱེས་ཀྱི་གནས་སྟངས་ག་རེད་ལབ་ན། སྐྲ་དང་སེན་མོ། ཨེ་ནི་རིང་བ་དང། ཁོ་བོད་སྐད་ཅིག་གི། ག་ཟེར་དགོས་རེད་བོད་སྐད་གད་བདར་མ་བྱས་པ་བྱས་བྱས་འདུག་རང་བཞིན་བཞག་བཞག་ན། སྐྲ་རིང་པོ་སེན་མོ་རིང་པོ་དེ་སྐད་དེའི་བོད་ཡིག་ནི། པའི་སེན་མོ་བའི་ཞིབ་ཆ་ཡང་དུ་བ་མིའི་སེན་མོ་རིང་པོ་ཆགས་ཡོང་ཚེ་གྲལ་དེ་ནི་ཀྱོག་ཀྱོག་ཆུང་བ་ཞིག་ཏུ་བ། ད་ག་ནས་ཤིག་གིས་པའི་སྐྲ་ལ་ཆ་བྱས་ན་སྐྲ་ཕྱིང་པ་ལ་ཆགས་འགྲོ་ངེས་ཀྱིས་ཡོང་བསྡད་ཀྱི་ཡོད་རེད་སྐྲ་སེན་རིང་བ་དང། ཨེ་ནས་ཤིག་སོ་སྐྱ་བ། དྲི་མ་དང་བཅས་པ་དང་འདམ་གྱི་དྲིས་བསྒོས་པས་ལུས་ཀྱི་རང་བཞིན་ནི་གཅེར་བུ་འཇིགས་པ་ཉིད་ཡིན་ན། རང་ལ་གནོད་པའི་མཚོན་བཞིན་དུ། དེ། འབད་པས་བསྒྲུབ་ཅིང་ཅིའི་ཕྱིར་བྱི་དོར་བྱེད། བདག་གི་ལུས་མི་གཙང་བ་ལ་རྨོངས་པའི་དབང་གིས་ཆགས་ཏེ་བྱི་དོར་སོགས་འབད་པ་ཆེན་པོ་བྱས་ནས་འབད་པ་ཡིས་སྨྱོས་པས་ས་འདི་ཀུན་ཏུ་འཁྲུགས། མ་ཡིན་དང་ང་ཚོ་རང་བཞིན་ལྷན་སྐྱེས་ཀྱི་མི་གཙང་བ་དང་མི་སྡུག་པ་ཡིན་པ་དེ་ལ་བཅོས་མས་གཅིག་དང་མཛེས་པོ་དང་ཨེ་ནི་གཅིག་པའི་དྲི་ཞིམ་པ་དང་དེ་འདྲ་གི་པས་ཨེ་ནི་ཁ་དོག་ལེགས་པ་དབྱིབས་ལེགས་པ་རོ་གཅིག་ཞིམ་པོ་གཅིག་བཟོས་ནས་བཟོས་བཞག་པ་དེ་དངོས་གནས་བྱས་ན་དང་དེ་དང་གཅིག། བཟོ་མཁན་གྱི་ངོས་ནས་བཤད་པ་ཡིན། ཁོ་བཟོ་མཁན་ངོས་ནས་ཆ་བྱས་ནས་ཁོ་སྨྱོན་པ་རུ་ཆགས་བསྡད་ཀྱི་ཡོད་རེད། དེ་ལ་ཡང་མགོ་རྨོངས་ནས་ལོང་པའི་ཡིད་འཕྲོག་ནས་རྒྱུགས་འཐེན་གྱི་འདུག་དེ་ད་སྨྱོན་པ་འདི་བཞིན་ཆགས་ཡོང་བའི་ཆ་ནས་སྨྱོས་པས་ས་འདི་ཀུན་ཏུ་འཁྲུགས་སོང་རེད། རུས་གོང་འབའ་ཞིག་མཐོང་ནས་ནི་དུར་ཁྲོད་དུ་ནི་ཡིད་འབྱུང་ན། གཡོ་བའི་རུས་གོང་གིས་ཁྱབ་པའི་གྲོང་གི་དུར་ཁྲོད་ལ་དགའ་འམ། དེ་ལྟར། མི་གཙང་བའི་རྒྱུར་གྱུར་པ་དེའང་རང་དགར། ཐོབ་ཐུབ་པ་མེད། རིན་མེད་པར་ནི་མི་རྙེད་དོ། དེ་འདྲ་རེད་པས་ད་ཅིག་བག་མ་བསུ་ལེན་བག་མ་དང་མནའ་མ་བསུ་ལེན་བྱེད་ཨ་རོ་དེ་ཡས་ནི། ད་ཅིག་འགྲོ་སོང་བཏང། ནི། འབད་པ་ཆེན་པོ་བྱས་ནས། ཨོ་དེ་འདྲས་ཀྱི་ཐང་ནས་ནི་སྒྲུབ་དགོས་ཡ་ཞིག་རེད་མ་གཏོགས་རང་བཞིན་གྱི་ཡོང་གི་མ་རེད། རིན་མེད་པར་ནི་མི་རྙེད་དོ། དེ་ལྟ་བུའི། དེ་ད་ནི། ཨོ་ཡ། ཅིག་དངོས་པོ། དངོས་པོ་དེའི་དེ། དེ་དོན་བསྒྲུབས་པས་དངོས་པོ་དེ་གསོག་པའི་རིང་ལ་ཡང། ནི་ཤ་ཐང་ཐང་གི་སྒོ་ནས། སྒྲུབ་དགོས་པ་ཡིན་དུས་དེ་དོན་སྒྲུབ་པའི་ཤ་ཐང་དང། རྒྱུ་རྫས་དེ་དག་སྒྲུབ་པའི་གནས་སྐབས་ལ་ཡང་གཅིག་སྡིག་སྡུག་གཏམ་ངན་ཁྱད་དུ་བསད་ནས་སྒྲུབ་པ་ཡིན་དུས་དེ་ལ་བརྟེན་པའི་དེའི་འབྲས་བུ་གཅིག་དམྱལ་བ་ལ་སོགས་པའི་གནོད་པ་ཡང་ཡོང་བསྡད་པ་རེད། དམྱལ་ལ་སོགས་པའི་གནོད་པར་འགྱུར། གཞན་ཡང། བྱིས་པ་ཆུང་ངུའི་སྐབས་ལ་དང་ཅིག་ན་གཞོན་པའི་ཁ་ཐུག་ལ་ནོར་སྤེལ་བར་མི་ནུས་པས་ཅིག་སོ་སོའི་རང་ནོར། ད་ཅིག་བག་མ་བསུ་ལེན་བྱེད་ཡ་ལ་སོགས་པ་དེ་འདྲས་ཀྱིས་ནོར་སྤེལ་མི་ནུས་པ་ཡིན་པས། དེའི་སྐབས་སུ་ནི། ད་ཅིག་འདོད་པ་བསྟེན་ཡ་མེད། དར་ལ་བབ་ན། ནོར་གསོག་པའི་ངལ་བས་དེའི་སྐབས་ལ་ཡང་ཅིག་པའི་ལས་ཀའི་བྲེལ་བས། རྒྱུ་ཅ་ལག་བསག་ཡ་གི་ལས་ཀའི་བྲེལ་བས། ཡང་ཅིག་ཁྱིམ་ཐབ་དག་གི་སྐབས་རིམ་པས་རང་ཅིག། བདག་གི་ཞིང་འདོད་པ་བསྟེན་མི་ཐུབ་པ་འདི་བྱས་པའི་དར་ལ་བབ་ན་འདིས་ཅི་བྱེད། ནོར་སོགས་པ་ཡིས་ནོར་སོགས་གསོག་པ་ཡིས་རིམ་པས་རིམ་པས་ཚེ་གཏུགས་པ་ན་རྒས་ནས་ནོར་དང་ཁྱིམ་ཐབས་ཀྱི་འདོད་པས་ཅི་ཞིག་བྱ། འདོད་ལྡན། ངན་པ་འདོད་ལྡན་དམན་པ་ཁ་ཅིག་ནི། རང་གཅིག་བཟོ་གྲྭའི་ལས་ཀ་བྱེད་མཁན་སོགས་རོ། གཅིག་དེ་འདྲས་ཀྱི་དཔེར་ན་ཡང་དག་ན་གཅིག་དཔེར་ན། རང་གཅིག་བཟའ་ཚང་དང་པའི་ཁ་བྲལ་ནས་ནི་གཅིག་ཡུལ་ཐག་རིང་པོ་ལ་པའི་ལས་ཀ་འགྲོ་དགོས་ངེས་རེད་དེ་ཚོའི་གྲས་ཏེ། འདོད་ལྡན། དམན་པ་ཁ་ཅིག་ནི་ཉིན་རིང། ཉིན་རངས་སམ་ཉིན་གང་པོ། ལས་ཀྱིས། ནི་བས་ཡོངས་སུ་དུབ་སྟེ། ནི་ཕྱི་དྲོ་ཁྱིམ་དུ་འོངས་ནས་ཆད་པའི་ལུས་རོ་དང་འདྲ་བར་ཉལ་བར་བྱེད། ཁ་ཅིག་བྱེས་སུ་བགྲོད་ནས། ནི་བས་དཀའ་ཐུབ་ཀྱིས་མྱོང་བར་བྱེད་པ་དང། དཀའ་ངལ་གྱིས་མྱོང་བར་བྱེད་པ་དང། རང་ཁྱིམ་ལས། རིང་དུ་སོང་བའི། སྡུག་བསྔལ་ཅན། རང་ཁྱིམ་ལས་པའི་ཐག་རིང་པོ་ལ་སོང་ནས། ཨེ། སོ་སོའི་བཟའ་ཚང་ཕན་ཚུན། ཨེ། ཁ་པར་འདྲ་བཏང། ཡི་གེ་འདྲ་བཏང་ནས་བྱས་ཡ་མ་གཏོགས་ཐུག་སྙིང་འདོད་ནའི་ཐུག་ས་མེད་པ། ཨོ་དེ་འདྲས་ཀྱི་ཐོག་ནས་སྡུག་བསྔལ་མྱོང་གི་རེད། བུ་སྨད་འདོད་བཞིན་དུ་བུ་སྨད་རྣམས། ཁྱུད་འཁོར་ལོས་ལོ་དུས་རིང་པོ་པའི་ལོ་འཁོར་མ་ཁོར་ཡུག་ལ། ཨེ། མཐོང་རྒྱུ་མེད་པ། ཐུག་འཕྲད་བྱས་ཡ་མེད་པ་དེ་འདྲས་ཡོང་རྒྱུ་རེད། ཡང་དེ་མིན་གྱི། ཅིག། གླ་པ་རེད་པ་དེ་འདྲས་ཡང་བདག་ལ་ཕན་འདོད་དག། གླས་འཚོ་བའི་ཅིག་གླ་པ་ལྟ་བུ་བདག་ལ་ཕན་འདོད་པ་རྣམས་རྨོངས་པས་ནི་གླ་ཕོགས་གང་གི་དོན་ཉིད་དུ་བདག་བཙོངས་པ་ཡང་དེ་མ་ཐོབ་པར་དོན་མེད་པའི་རང་བཞིན་གཞན་གྱི་ལས་ཀྱི་རླུང་གིས་ནི་བདས་ཏེ་གནས་དགོས་པ་རེད། དེ་མིན་བྲན་གཡོག་ལྟ་བུ་ལ་ལ་རང་གི་ལུས་བཙོངས་ཤིང།

ཆུང་མ་དག་ཀྱང་ཨེ་ནི་རང་གི་ཆུང་ཆུང་མ་དག་ཀྱང་རང་གི་བུ་བྱུང་ན་ཨེ་ནི་པའི་ཤིང་དྲུང་དང་པའི་གནས་དབེན་པ་དེ་འདྲ་ལ་ཡང་ཨེ་ནི་ཞིག་སོ་སོའི་པའི་གྲོགས་པོའི་བཟའ་ཟླ་བཟའ་ཚང་གི་པའི་བུ་གི་ལྟ་རྟོག་འོག་ནས་ཨེ་ནི་སྐྱེ་ཡག་གི་གོ་སྐབས་མེད་པ་ཕྲུ་གུ་སྐྱེ་ཡག་གི་ཨེ་ནི་བཙའ་བའི་གོ་སྐབས་མེད་པ་དེ་དག་ཨེ་ནི་ཤིང་དྲུང་དགོན་པ་སོགས་པ་ལ་ཨེ་ནི་གར་བབ་བབ་ཏུ་ཨེ་ནི་བུ་བཙའ་དགོས་པ་ཡོང་གི་རེད། འདོད་པས་བསླུས་པའི་གླེན་པ་དག།